འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གཉིས་པ་དབོ་ཟླ་བའི་ཚེས་པ་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་ལྔ་རེས་གཟའ་ལྷག་པ་སྐུའི་བླ་གཟའི་ཉིན་གྱི་དགོང་དྲོའི་ལས་རིམ་མགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་དབུ་ཁྲིད་བླ་ན་མེད་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་རིང་སྔ་དྲོ་བརྟན་བཞུགས་བསྟར་འབུལ་ཞུ་སྐབས་མགོན་པོ་གང་ཉིད་སྐུ་ཚེ་རིང་པོ་བཞུགས་རྒྱུའི་བཀའ་བཞེས་ཟབ་མོ་བསྩལ་གནང་མཛད་དོན་ལ། ང་ཚེ་རིང་དུ་བསྡད་ཐུབ་པ་ཞིག་གི་ངས་སྨོན་ལམ་རྒྱག་གི་ཡོད་ལ། ཨ་ནི། དེར་བརྟེན་ཚེ་ཆོག་གནང་བྱེད་ཐུགས་གསོ་རེད།

ང་ལ་གཟུགས་པོ་ཆ་བཞག་ན་གཟུགས་པོ་བདེ་ཐག་ཆོད་ཡོད། མ་བདེ་ག་གེ་མི་འདུག། སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་དང།
ཡང་ཨོ་སི་ཁྲི་ལེའི་དབུས་གཞུང་གིས་བོད་ཀྱི་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཐད་ཐུགས་འཚབ་ཆེན་པོ་ཡོད་པ་གསུངས་པ་དང་སྦྲགས་རྒྱ་ནག་གི་བློན་ཆེན་རིམ་པའི་མཉམ་བོད་ཀྱི་རང་དབང་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར།

དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་མཆོག་རྒྱ་གར་བྱང་ཤར་ཁུལ་གྱི་བོད་མིའི་སློབ་གྲྭ་ཁག་ནང་གཟིགས་སྐོར་གནང་བཞིན་པ་ལྟར་མེའོ་ཆོས་འཕེལ་གླིང་བོད་མིའི་སློབ་གྲྭའི་གྱི་གནས་སྟངས་དང་གཟིགས་ཚུལ་སོགས་ཀྱི་སྐོར་གནས་འདྲི་ཞུས་པ་ཞིག་དང།

མི་འགྱུར་རྡོ་རྗེའི་ཆོས་བདུན་གྱི་ངོ་བོར་བསྟན་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་ཕྱིར་མ་སུ་རིའི་སློབ་ཁྱིམ་ལས་སློབ་དངོས་ཟུར་དང་པ་ཆི་མ་རིའི་གཏན་སློབ་དང་ལག་ཤེས་སློབ་ཟུར་ཐུན་མོང་གིས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནང་བརྟན་བཞུགས་བསྟར་འབུལ་ཞུས་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་དབུ་ཁྲིད་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། མ་སུ་རི་བོད་ཁྱིམ་དང་གཏན་སློབ་ཀྱི་ལས་སློབ་དངོས་ཟུར་དང་པན་ཅི་མ་རི་གཏན་སློབ་དང་ལག་ཤེས་སློབ་ཟུར་སོགས་ཐུན་མོང་གི་ཐོག་ནས་གོང་ས་ལྔ་པ་ཆེན་མོ་གི་དག་སྣང་གསང་བ་རྒྱ་ཅན་གྱི་ཆོས་སྐོར་ལས་ཚེ་དཔག་མེད་དྭངས་མ་བཅུད་འདྲེན་གྱི་ལམ་ནས། རྡོ་རྗེ་སློབ་དཔོན་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་དང་སྔགས་འཆང་འོད་ཟེར་རྡོ་རྗེ་རིན་པོ་ཆེ་རྣམ་གཉིས་དབུ་བཞུགས་སྒྲུབ་པ་གནང་ནས་སྤྱི་ཟླ་བཞི་པ་གི་ཚེས་པ་ལྔ་གི་ཉི་མ་བརྟན་བཞུགས་བསྟར་འབུལ་ཞུས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་དེར་འདུས་ཀྱི་སེར་སྐྱ་མི་མང་སྟོང་ཕྲག་འགའ་ལ། མ་འོངས་པར་རྒྱ་བོད་ཧོར་གསུམ་གྱི་ནང་པ་སངས་རྒྱས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར། ངས་ཞབས་འདེགས་དགའ་རབ་སྒྲུབ་ཐུབ་ཀྱི་རེད་བསམ་པའི་གདེང་སྤོབས་ཡོད་ཅེས་བཀའ་ཕེབས་གནང་གི་འདུག། གང་ལྟར་སྙིང་པོ་འདི། གང་འདྲ་ང་ཟེར་ཡ་འདི་རེད། ཅིག་འཛམ་བུ་གླིང་འདིའི་སྒང་ལ། ངའི་མི་ཚེ་འདི་གིས་ཕན་ཐོགས། གང་འཚམས་ཡོད་བསྡད་པ་ཅིག་འདུག། ད་དུང་ཤུགས་ཆེར་ཆེར་ཆེར་འགྲོ་བསྡད་ཡ་ཅིག། ཨེ་ནི་མ་འོངས་པ་ལ་ཅིག་རྒྱ་ཧོར་བོད་གསུམ་ལ་ཡང་བསྟན་པ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡག་ལ་ངས་ཞབས་འདེགས་དགའ་རབ་སྒྲུབ་ཐུབ་ཀྱི་རེད་བསམ་པ་ཞིག་གིས་ང་གདེང་སྤོབས་ཡོད་ས་དེ་འདྲ་ཡིན་དུས་ཚེ་རིང་དུ་གནས་ཡག་ཅིག་གིས་ཨེ་ནི་ང་རེད་འཕེན་པ་གཏོང་གི་ཡོད་ལ་ཨེ་ནི་ཁྱེད་རང་ཚོས་ཐུགས་སྨོན་གནང་ཤོག་ཨེ་ནི་བཀྲ་ཤིས་བདེ་ལེགས། གཞན་ཡང་གོང་ས་མཆོག་གིས་རྒྱ་བོད་ཧོར་གསུམ་གྱི་ས་ཁུལ་དེ་སྔ་སངས་རྒྱས་ཀྱི་ཆོས་དར་ཞིང་བར་སྐབས་ཅུང་ཟད་ཉམས་བསྡད་པ་གི་རིགས།

ཆོལ་ཁ་གསུམ་གྱི་རྒྱ་ཆེའི་མི་མང་ཨེ་ནི་འཛམ་བུ་གླིང་འདིའི་སྒང་གི་མི་མང་པོ་ཅིག་གིས་ད་བློ་རྩེ་གཏད་ས་རེད་བྱེད་ཅིག་དགའ་པོ་རེད་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཙ་ན་ང་ཚེ་རིང་དུ་བསྡད་ཐུབ་པ་ཅིག་གིས་ངའི་སྨོན་ལམ་རྒྱག་གི་ཡོད་ལ་ཨེ་ནི་དེ་རིང་དེ་ཚེ་ཆོག་གནང་བྱས་འདུག་ས་རེད་ཨེ་ནི་ཁྱེད་རང་ཚོའི། ཐུགས་སྨོན་མཚམས་སྦྱོར། རྒྱ་གང་ཆེ་གནང་ཤོག་ང་རང་ངོས་ནས་ཆ་བཞག་ན་དེ་ལོ་རིང་པོ་བསྡད་ཐུབ་ཡ་གཅིག་གི་ལོ་བརྒྱ་ལྷག་ལྷག་གཅིག་གི་བརྒྱ་དང་བཅུ་ཙམ་དེ་འདྲ་གཅིག་གི་བསྡད་ཐུབ་ཡ་གཅིག་གི་ང་ཡི་སེམས་ཤུགས་ཡོད་ཨོ་སྨོན་ལམ་རྒྱག་གི་ཡོད། མ་སུ་རི་བོད་ཁྱིམ་དང་པན་ཅི་མ་རི་གི་སློབ་ཟུར་མང་པོ་ཞིག་ཆེད་དུ་བརྟན་བཞུགས་འབུལ་བར་འཛམ་གླིང་ས་ཕྱོགས་ཁག་མང་པོ་ཞིག་ནས་བཅར་གནང་ཡོད་ཅིང།

ང་ཚོའི་གྲས་དེ་གོང་ས་མཆོག་སྐུ་ལས་ཁག་པོ་གི་སྒང་གསོས་པ་གི་ཕྲུ་གུ་རྣམས་ཡིན་པས། བརྟན་བཞུགས་ཕུལ་རྒྱུ་བྱུང་བར་བསམ་བརྗོད་ལས་འདས་པ་གི་དགའ་ཚོར་བྱུང་བ་འགྲེལ་བརྗོད་གནང་གི་འདུག། གོང་ས་མཆོག་སྐུ་ལས་ཁག་ཁག་སྒང་ལ་གསོས་གནང་བའི་ཕྲུ་གུ་རེད། ང་ཚོའི་གྲས་དེ་ལ་ཡང་གོང་ས་མཆོག་སྐུ་ལས་ཞེ་པོ་ཡོད་པའི་སྐབས་ལ་ཧ་དོ་ང་ཚོ་ཕ་མ་ཚོ་ཀུ་ལི་རྒྱུག་ཕྱིན་དུས

རྟག་པར་གང་ཡོང་འབད་བརྩོན་བྱས་པ་དང། མུ་མཐུད་དུ་གང་ཐུབ་ཅི་ཐུབ་ཀྱིས་ཡར་རྒྱས་གཏང་གི་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ལགས་འོང་ད་རྒྱལ་བ་རིན་པོ་ཆེས་ནམ་རྒྱུན་ནས་གསུངས་བཞག་པ་རེད་ད་མི་ཚང་མ་བདེ་སྐྱིད་འདོད་མཁན་ཤ་སྟག་རེད་པ། བདེ་སྐྱིད་འདོད་ན་གཞན་ཕན་སྒྲུབ་ཟེར་ཡ་འདི་ང་རང་གི་བསམ་བློ་རྒྱལ་བ་རིན་པོ་ཆེའི་བཀའ་སློབ་བདག་རང་སྙིང་ལ་བཅངས་ནས་རྟག་པ་རེ་བཞིན་བདག་རང་གང་ཡོང་ཡོང་གིས་ད་འབད་བརྩོན་བྱེད་ཀྱི་ཡོད་ད་ད་ལན་འདི་དམིགས་བསལ་གྱིས་ད་འདི་ནས་མར་ཕྱིན་ཙ་ན་ཡར་རྒྱས་གང་གཏང་ཐུབ་ཐུབ་ཀྱིས་འབད་བརྩོན་བྱས་ཡིན།
མ་སུ་རི་བོད་ཁྱིམ་སློབ་གྲྭ་དང་གཏན་སློབ་པན་ཅི་མ་རི་གཏན་སློབ་བཅས་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་མི་རྣམས་རྒྱ་གར་ནང་བཙན་བྱོལ་དུ་འབྱོར་རྗེས། བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་གོམས་གཤིས་སོགས་མི་ཉམས་རྒྱུན་འཛིན་གྱི་སླད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དང་མཛད་འཕྲིན་ལ་བརྟེན་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོ་ནས་འགོ་འཛུགས་ཀྱིས། རིམ་པས་སློབ་གྲྭ་དེ་དག་ལས་བཙན་བྱོལ་བོད་མིའི་གནད་ཡོད་མི་སྣ་དང་ལས་ཀྱི་སྣེ་མོ་བ་སོགས་ཧ་ཅང་མང་དག་ཟིག་ཐོན་ཡོད་པ་རེད། རྒྱ་གར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ཐའེ་ཝན་ནང་འདི་ཟླའི་ཚེས་གསུམ་ཉིན་བཀའ་དབང་བསྩལ་གནང་མཛད་འདུག། དེ་ཡང་ཐའེ་ཝན་གྱི་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པས་གནས་ཚུལ་སྤེལ་དོན་ལྟར་ན། ཆོས་ཚོགས་དེས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་ཐའེ་ཝན་ནང་ཞབས་སོར་འཁོད་སྟབས་འདི་ཟླའི་ཚེས་གསུམ་ཉིན་ཐའེ་ཝན་ནང་ཡོད་པའི་བོད་བརྒྱུད་ནང་པའི་དགེ་འདུན་པ་གཙོ་བོར་གྱུར་བའི་གྲྭ་བཙུན་སྔགས་གསུམ་གྱིས་མཚོན་པའི་དད་ལྡན་མི་མང་སྟོང་ཕྲག་བརྒལ་བར་ཇོ་བོ་བཀའ་གདམས་པ་ནས་བརྒྱུད་པའི་ཐུབ་པ་དམ་ཚིག་གསུམ་བཀོད་དང་འབྲེལ་བའི་སྤྱན་རས་གཟིགས་ཀྱི་རྗེས་གནང་དང། བཀའ་ཆོས་གནང་འདུག་ད་དུང་གོང་མ་ཁྲི་ཆེན་མཆོག་གིས་འདུས་ཚོགས་ཡོངས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་སྩལ་བ་ལྟར་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང་བྱམས་བརྩེ། བྱང་སེམས་ཀྱི་ཉམས་ལེན་སོགས་ཀྱི་ཐད་ཚང་མས་ཐུགས་སྣང་དགོས་པའི་ལམ་སྟོན་དང་དེ་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པས་ལོ་མང་རིང་ཐའེ་ཝན་ནང་བསྟན་པ་འཛིན་སྐྱོང་སྤེལ་གསུམ་སོགས་དང་འབྲེལ་བའི་ཕྱག་ལས་མང་པོ་གནང་བར་བསྔགས་བརྗོད་ཀྱང་གནང་འདུག། ཐེངས་འདིའི་བཀའ་ཆོས་སྐབས་དཔལ་ས་སྐྱ་གོང་མ་ཁྲི་འཛིན་ཞེ་གཉིས་པ་ཆེན་པོ་མཆོག་དང་ངོར་ཐར་རྩེ་མཁན་རིན་པོ་ཆེ་མཆོག་སོགས་ཆེད་ཕེབས་གནང་འདུག་ལ་གཞན་ཡང་བོད་བརྒྱུད་ནང་བསྟན་དང་རྒྱ་བརྒྱུད་ཀྱི་མཁན་སྤྲུལ་དགེ་བཤེས་དང་དགེ་འདུན་པ་བརྒྱ་ཕྲག་བརྒལ་བ་དང་ཐའེ་ཝན་ནང་བཅའ་བཞུགས་སྐུ་ངོ་སྐུ་ཚབ་དོན་གཅོད་སོགས་ས་གནས་ཀྱི་བོད་མི་བཅས་མི་མང་སྟོང་ཕྲག་ལྷག་མཉམ་ཞུགས་གནང་འདུག། བཀའ་དབང་འདི་ནི་ཞིབ་འཇུག་ཚོགས་པའི་འགན་འཛིན་རྒྱུན་ལས་རིས་མེད་ཆོས་བརྒྱུད་ཁག་གི་མཁན་སྤྲུལ་དགེ་བཤེས་རྣམ་པས་ཐུན་མོང་དུ་གོ་སྒྲིག་ཞུས་པ་ཞིག་ཡིན་ཞིང་ཚང་མས་ཐུན་མོང་དུ་བརྩི་བཀུར་དང་མོས་གུས་ཞུ་ཡུལ་གྱི་བླ་ཆེན་གཞན་ཁག་ལ་ཡང་དེ་བཞིན་གསོལ་འདེབས་ཞུ་དང་ཞུ་མུས་ཡིན་པ་མ་ཟད་གསུང་ཆོས་གོ་སྒྲིག་ཞུ་ཡུལ་གྱི་རང་འདུན་པ་སོགས་ཀྱང་ཐའེ་ཝན་གྱི་ཆོས་བརྒྱུད་ཁག་གི་ཆོས་ཚོགས་མི་འདྲ་བའི་སློབ་མ་རྣམས་ཀྱིས་མཉམ་དུ་སོ་སོའི་ནམ་རྒྱུན་ཆོས་ཚོགས་བྱེ་བྲག་པའི་བླ་མ་རྣམས་ཀྱང་ཕེབས་པའི་སྐབས་ལས་ཀྱང་ལྷག་པ་ཙམ་དུ་ཐུན་མོང་གི་ཐོག་ནས་གོ་སྒྲིག་འཐུས་ཚང་ཞུས་འདུག་ལ་ཐའེ་ཝན་གྱི་དད་ལྡན་པ་རྣམས་མཚོན་ན་བོད་བརྒྱུད་ནང་བསྟན་དེ་ཡང་དོན་གྱིས་བསྟན་པ་གཅིག་གི་བརྒྱུད་པའི་བབ་མི་འདྲ་བ་ཙམ་ཡིན་པ་དང། ཕན་ཚུན་མཐུན་ལམ་རྡོག་རྩ་གཅིག་སྒྲིལ་དང་དད་དམ་འོ་ཆུ་གཅིག་འདྲེས་ཡིན་པའི་ངོ་བོ་མཚོན་ཐབས་ཤིག་ཡིན་སྟབས་ཁོང་རྣམས་ཀྱིས་ཀྱང་ཆོས་ཕྱོགས་ཀྱི་བྱེད་སྒོ་འདི་རིགས་བརྒྱུད་ནས་ཆོས་བརྒྱུད་ཕན་ཚུན་བར་ཐག་ཉེ་རུ་འགྲོ་བཞིན་པ་སོགས་ཀྱི་ནུས་པ་གང་ལེགས་ཐོན་བཞིན་ཡོད་པའི་ངོས་འཛིན་གནང་བཞིན་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀས་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེ་དེ་བཞིན་རྒྱ་གར་གྱི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པར་ངོས་འཛིན་གནང་འདུག་དེ་ནི་རྒྱ་ནག་གཞུང་གིས་ཨ་རུ་ནཱ་ཅལ་མངའ་སྡེ་དེ་བཞིན་བོད་ཀྱི་ལྷོ་ཕྱོགས་ཀྱི་ས་ཁོངས་ཡིན་ལུགས་ཀྱིས་ས་ཆ་ཁག་བཅུ་གཅིག་ལ་མིང་གསར་པ་བཏགས་པ་དེར་ཨ་རིས་ཡ་ལན་སློག་པ་ཞིག་ཡིན་འདུག་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོའི་མགྲིན་ཚབ་པ་ལྕམ། Karine Jean Pierre ལགས་ཀྱིས་ཨ་རིས་ཨ་རུ་ནཱ་ཅལ་མངའ་སྡེ་དེ་བཞིན་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ་ཕྱོགས་གཅིག་རྐྱང་པས་ས་ཁོངས་བདག་དབང་ཡོད་ཚུལ་བཤད་ནས་ས་གནས་ལ་མིང་གསར་པ་བཏགས་པ་དེར་ངོ་རྒོལ་ཤུགས་ཆེ་བྱེད་ཀྱི་ཡོད་ཅེས་ཕྱི་ཚེས་བཞི་ཉིན་སྲིད་འཛིན་ལས་ཁུངས་ནང་གསར་འགོད་ལྷན་ཚོགས་ཤིག་ཐོག་གསུངས་འདུག་ལ་ད་དུང་ཁོང་གིས་དེ་ནི་ཨ་མི་རི་ཀས་རྒྱུན་རིང་ནས་འཛིན་པའི་བཞེངས་ཕྱོགས་ཤིག་ཡིན་སྐོར་ཡང་གསར་འགོད་ལྷན་ཚོགས་དེའི་ཐོག། མུ་མཐུད་ནས་གསུངས་འདུག་ཡང་རྒྱ་གར་གཞུང་ངོས་ནས་ཀྱང་རེས་གཟའ་མིག་དམར་ཉིན་རྒྱ་ནག་གཞུང་གིས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་གི་ས་གནས་ལ་མིང་གསར་པ་བཏགས་པ་དེར་ངོས་ལེན་མེད་པའི་ཡ་ལན་ཤུགས་ཆེ་སློག་ཡོད་ཅིང་ཨ་རུ་ན་ཅལ་མངའ་སྡེ་དེ་ནི་རྒྱ་གར་གྱི་ཆ་ཤས་རྩོད་མེད་ཞིག་ཡིན་པ་དང་རྒྱ་ནག་གིས་ས་གནས་ལ་མིང་གསར་པ་བཏགས་པའམ་མིང་གསར་བཟོ་བྱས་པ་དེ་དངོས་ཡོད་བདེན་པའི་གནས་ཚུལ་ལ་འགྱུར་བ་གཏོང་ཐུབ་རྒྱུ་མིན་ལུགས་གསུངས་འདུག། རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Arindam Bagchi ལགས་ཀྱིས་ང་ཚོས་གནས་ཚུལ་འདི་རིགས་མཐོང་བྱུང་རྒྱ་ནག་གིས་ཐབས་ཤེས་འདི་རིགས་བྱས་པ་ད་རེས་ཐེངས་དང་པོ་དེ་མ་ཡིན་པར་དེར་རྒྱ་གར་གྱིས་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་ཅེས་གསུངས་འདུག་ལ་ད་དུང་ཁོང་གིས་ཨ་རུ་ན་ཅལ་མངའ་སྡེ་དེ་ནི་རྒྱ་གར་གྱི་རེད་ལ་དེ་ནི་སྔ་མོ་ནས་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང། མ་འོངས་པ་ལ་ཡང་ཨ་རུ་ན་ཅལ་མངའ་སྡེ་དེ་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་རང་ཆགས་གནས་ཀྱི་རེད་མིང་གསར་པ་བཏགས་ཐབས་བྱས་པས་དངོས་བདེན་གནས་ཚུལ་འགྱུར་བ་གཏོང་ཐུབ་རྒྱུ་མིན་ལུགས་ཀྱང་གསུངས་འདུག་རྒྱ་ནག་གཞུང་ངོས་ནས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་གི་ས་གནས་ཁག་བཅུ་གཅིག་ལ་མིང་གསར་པ་བཏགས་པ་དེ་ནི་ད་རེས་ཐེངས་གསུམ་པ་དེ་ཡིན་པ་དང་མིང་གསར་པ་ཐེངས་དང་པོ་དེ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་མངའ་སྡེ་དེའི་ས་གནས་དྲུག་ལ་མིང་གསར་པ་བཏགས་པ་དང་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ས་གནས་ཁག་བཅོ་ལྔ་ལ་མིང་གསར་པ་བཏགས་འདུག། རྒྱ་ནག་གཞུང་གིས་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་ནང་གི་ས་ཆ་བཅུ་གཅིག་ལ་མིང་གསར་པ་བཏགས་པ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་ལྔ་པའི་ནང་རྒྱ་དཀར་ནག་གཉིས་བར་ལ་དྭགས་ཀྱི་རྒྱལ་དབང་ས་མཚམས་ཁུལ་ལ་གདོང་ཐུག་བྱུང་བ་ནས་ད་བར་དཀའ་ཉེན་དེ་སེལ་མ་ཐུབ་པ་དང་ཨ་རུ་ནཱ་ཅལ་མངའ་སྡེའི་ས་མཚམས་ཁུལ་ལ་ཡང་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་འཐབ་འཁྲུག་བྱུང་བའི་ཁྲོད་དེར་བྱུང་བ་ཞིག་ཡིན་པའི་གནས་ཚུལ་འདུག། ཡང་ཧྥ་རན་སིའི་སྲིད་འཛིན་མེག་ཀྲོན་མཆོག་དང་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་ལྕམ་ཨུར་སུ་ལ་ཝན་ཏར་ལི་ཡན་རྣམ་གཉིས་ད་རིང་གཟའ་ལྷག་པའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་མཁའ་ལམ་བརྒྱུད་ཕེབས་འབྱོར་བྱུང་བ་དང་ཁོང་རྣམ་གཉིས་ཀྱིས་ཡུ་ཀེ་རེན་གྱི་དམག་འཁྲུག་དང་ཚོང་འབྲེལ་སོགས་ཀྱི་ཐད་རྒྱ་ནག་དང་ཡུ་རོབ་དབར་འབྲེལ་ལམ་ཡག་པོ་མེད་པ་དེ་ཡག་ཏུ་གཏོང་ཐབས་གནང་འཆར་འདུག་རོའི་ཏེར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་རྗེས་སུ་རྒྱ་ནག་ནང་ཐེངས་དང་པོར་ཕེབས་མཁན་ཧྥ་རན་སིའི་སྲིད་འཛིན་མེག་རོན་མཆོག་རྒྱ་ནག་ལ་མ་ཕེབས་གོང་ཨ་རིའི་སྲིད་འཛིན་ཇོ་བྷའི་ཌན་མཆོག་ལ་བཀའ་མོལ་གནང་སྟེ་ཁོང་གིས་ར་ཤི་ཡའི་མཐུན་ཕྱོགས་རྒྱལ་ཁབ་ཡིན་པ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཉམ་དུ་གྲོས་མོལ་གནང་བ་བརྒྱུད་ནས་ར་ཤི་ཡས་འགོ་བཙུགས་པའི་ཡུཀ་རེན་གྱི་དམག་འཁྲུག་དེ་གང་མགྱོགས་མཚམས་འཇོག་ཡོང་བའི་འབད་བརྩོན་གནང་རྒྱུ་ཡིན་ལུགས་གསུངས་འདུག། ཡང་ལྕམ་ཨུར་སུ་ལ་མཆོག་གིས་ལོ་གསུམ་ལྷག་ཙམ་གྱི་གོང་ལ་ཡུ་རོབ་མཐུན་ཚོགས་ཀྱི་དབུ་འཛིན་གྱི་ཐུགས་འགན་བཞེས་པའི་རྗེས་སུ་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྔོན་འགོག་ཆེད་སྟངས་འཛིན་དོ་དམ་ཤུགས་ཆེ་བྱས་པའི་རྐྱེན་གྱིས་རྒྱ་ནག་ནང་ཕེབས་མྱོང་མེད་པ་རེད་ལ་སྐབས་དེར་རྒྱ་ནག་དང་ཡུ་རོབ་མཐུན་ཚོགས་གཉིས་བར་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཡོད་པ་དང་དེའི་རྒྱུ་མཚན་གཙོ་བོ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཡུ་རོབ་ཀྱིས་རྒྱ་ནག་ནང་མ་རྩ་འཛུགས་རྒྱུའི་གྲོས་མཐུན་དེ་དེ་མུར་ལུས་པ་མ་ཟད། ཡུཀ་རེན་གྱི་དམག་འཁྲུག་ཐོག་རྒྱ་ནག་གིས་ར་ཤི་ཡར་སྐྱོན་བརྗོད་མ་བྱས་པའི་དབང་གིས་ཀྱང་ཡིན་འདུག་ཧྥ་རན་སིའི་སྲིད་འཛིན་མེག་རོན་མཆོག་ལ་ཧྥ་རན་སི་ནང་རྒས་ཕོགས་ཀྱི་གནད་དོན་དང་འབྲེལ་ནས་ངོ་རྒོལ་ཤུགས་ཆེ་བྱེད་བཞིན་པ་སོང་ཁོང་རྒྱ་ནག་ལ་ཕེབས་ནས་དཔལ་འབྱོར་ཐོག་ཁེ་ཕན་ཐོབ་ཐབས་ཆེད་ཁོང་གི་ལྷན་དུ་ཚོང་པ་མི་གྲངས་ལྔ་བཅུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཡོད་པ་དང་དེའི་ཁོངས་སུ་ཨེར་སྦས་ཞེས་པའི་གནམ་གྲུ་ཆེན་པོ་བཟོ་མཁན་གྱི་བཟོ་གྲྭའི་སྐུ་ཚབ་ཡོད་སྟབས་སྐུ་ཚབ་དེ་ཚོས་རྒྱ་ནག་ནས་གནམ་གྲུ་ཆེན་པོ་ཉོ་རྒྱུའི་ཐད་གྲོས་མོལ་བྱ་ཐབས་གནང་རྒྱུ་ཡིན་འདུག་ལ། ཡང་རྡུལ་ཕྲན་ནུས་ཤུགས་ཀྱི་བཟོ་གྲྭ་ཆེ་ཤོས EDF ཞེས་པ་སོགས་ཀྱི་སྐུ་ཚབ་ཀྱང་ཕེབས་འདུག་ཡིན་ནའི་གནད་དོན་དབྱེ་ཞིབ་པ་འགའ་ཤས་ཀྱིས་དེང་སྐབས་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་མ་མཐུན་པའི་གནད་དོན་ཇེ་མང་དུ་འགྲོ་བཞིན་པ་དང་ཐའེ་ཝན་གྱི་གནད་དོན་དང་འབྲེལ་ནས་རྒྱ་ནག་གིས་ར་ཤི་ཡའི་མཉམ་དུ་འབྲེལ་ལམ་བཟང་དུ་གཏོང་ཐབས་བྱེད་བཞིན་པ་སོགས་ཀྱིས་སྐབས་འདི་ནི་རྒྱ་ནག་དང་ཚོང་འབྲེལ་བྱ་རྒྱུ་དང་རྒྱ་ནག་ནང་མ་རྩ་ཆེན་པོ་གསར་པ་འཛུགས་རྒྱུའི་གྲོས་མཐུན་འཇོག་རྒྱུའི་དུས་ཚོད་ཅིག་མིན་སྐོར་གསུངས་འདུག་ལ Rhodium Group ཞེས་པའི་ཚོགས་པའི་ཞིབ་འཇུག་པ Noah Barkin ལགས་ཀྱིས་ཚོང་འབྲེལ་གྲོས་མཐུན་སོགས་བཞག་ཚེ་དེ་ནི་རྒྱ་ནག་གི་དཔལ་འབྱོར་ལ་ཡིད་ཆེས་ཡོད་པའི་འོས་འཕེན་པ་ལྟ་བུ་ཆགས་རྒྱུ་དང་དེ་ཡིས་ཧྥ་རན་སི་དེ་བཞིན་ཨ་མི་རི་ཀ་གཙོས་པའི་ནུབ་ཕྱོགས་ཡུལ་གྲུ་ཁག་གི་མཉམ་དུ་མེད་པའི་བརྡ་ལན་ཞིག་སྤྲོད་རྒྱུ་ཡིན་སྐོར་དབྱེ་ཞིབ་གནང་ཡོད་པའི་གནས་ཚུལ་འདུག། ཡང་ཨོ་སི་ཁྲི་ལི་ཡའི་དབུས་གཞུང་གིས་བོད་ཀྱི་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཐད་ཐུགས་འཚབ་ཆེན་པོ་ཡོད་པ་གསུངས་པ་དང་སྦྲགས་རྒྱ་ནག་གི་བློན་ཆེན་རིམ་པའི་མཉམ་བོད་ཀྱི་རང་དབང་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར།

འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཕྱི་ཟླ་བཞི་པའི་ཚེས་བཞི་ཉིན་ཨོ་སི་ཀྲི་ལི་ཡའི་དབུས་གཞུང་གི་ཚོང་དོན་བློན་ཆེན་མཚན་འཁོད་ཡིག་ཐོག་དྲི་བ་ཕུལ་ནས་ཨོ་སི་ཀྲི་ལི་ཡའི་བོད་དོན་ཚོགས་པས་དབུས་གཞུང་གི་བློན་ཆེན་མཆོག་ལ་རྒྱ་ནག་ཐོག Magnitsky Act ཞེས་རྒྱ་ནག་དམར་ཤོག་གི་དཔོན་རིགས་ཉེས་ཅན་པའི་ཐོག་ཉེས་ཆད་འགེལ་དགོས་པ་ལས་ཚོང་དོན་གྱི་ཆོད་གན་བཞག་རྒྱུ་མེད་པའི་འབོད་སྐུལ་ཞུས་ཡོད་པས་ཨོ་སི་ཀྲི་ལི་ཡའི་ཚོང་དོན་བློན་ཆེན་རྒྱ་ནག་ལ་ཕེབས་པ་ཡིན་ན་བོད་ཀྱི་གནད་དོན་ཐད་རྒྱ་ནག་གི་ཚོང་དོན་བློན་ཆེན་དང་མཉམ་དུ་གླེང་སློང་གནང་རྒྱུ་ཡིན་མིན་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དྲི་བ་ཞིག་ཕུལ་བ་དང། འགྲོ་བ་མི་ཡི་ཐོབ་ཐང་ལྟ་ཞིབ་ཚོགས་པ་དང་ཨ་མི་རི་ཀའི་གཞུང་གི་འགྲོ་བ་མི་ཡི་ཐོབ་ཐང་གི་ལོ་འཁོར་སྙན་ཐོ་བཏོན་པའི་ནང་ལ། རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཐད་རྡོག་རོལ་བཏང་གི་ཡོད་པ་གསལ་སྟོན་བྱས་ཡོད་པའི་ཐད་ལ། ཨོ་སི་ཊོ་ལི་ཡའི་གཞུང་གིས་ལངས་ཕྱོགས་ཇི་ཡིན་དྲི་བ་ཁག་གཉིས་ཕུལ་བ་ཡིན། ཨོ་སི་ཊོ་ལི་ཡའི་ཕྱི་སྲིད་དང་ཚོང་དོན་ལས་ཁུངས་ཀྱི་མགྲིན་ཚབ་པས་མཚན་བཀོད་ལན་འདེབས་ཤིག་ཕྱི་ཟླ་བཞི་པའི་ཚེས་ལྔ་ཉིན་གནང་འབྱོར་བྱུང་བའི་ནང། བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཐད་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་གསུངས་ཤིང། ང་ཚོས་རྒྱུན་དུ་བློན་ཆེན་རིམ་པ་དང་མཐོ་གྲས་དཔོན་རིགས་ཀྱི་གོ་རིམ་ཐོག་ནས་རྒྱ་ནག་མཉམ་དུ་ཐད་ཀར་རམ། ཡང་ན་རྒྱལ་ཁབ་མང་པོ་མཉམ་འབྲེལ་གྱི་ངོ་བོར་དཔེར་ན་རྒྱལ་ཚོགས་ཀྱི་ཚོགས་ཆེན་ཐེངས་གསུམ་པ་དང་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་བཅས་བརྒྱུད་ལམ་གཉིས་ཀའི་ཐོག་ནས་བོད་ཀྱི་སྐོར་ལ་གླེང་སློང་གནང་ཡོད་ཅེས་ལན་འདེབས་གསལ་བཤད་གནང་བྱུང། ཡིག་ཐོག་གསལ་བཤད་གནང་བའི་ནང་ལ་ད་དུང་མུ་མཐུད་བོད་ནང་དུ་ཉམས་དམས་སུ་འགྲོ་བཞིན་པའི་ཤེས་ཡོན་གྱི་གནས་བབ་དང་ཆོས་དད་རང་དབང། རིག་གཞུང་དང་སྐད་ཡིག་ཐོབ་ཐང། བོད་ནང་གི་རང་དབང་ཐེ་བའི་རྒྱ་ནག་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཐད། ཨོ་སི་ཊོ་ལི་ཡའི་གཞུང་གིས་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ། ཨོ་སི་ཊོ་ལི་ཡའི་ཕྱི་སྲིད་དང་ཚོང་དོན་ལས་ཁུངས་ཀྱི་མགྲིན་ཚབ་པས་ལན་འདེབས་མུ་མཐུད་ནས་གནང་བྱུང། ཉེ་བའི་ཆར་ཨོ་སི་ཊོ་ལི་ཡ་དང་རྒྱ་ནག་དབར་གྱི་ཚོང་དོན་འབྲེལ་ལམ་སླར་གསོ་བྱེད་བཞིན་ཡོད་པ་དང་དུས་མཚུངས། ཨོ་སི་ཊོ་ལི་ཡའི་སྲིད་དོན་མི་སྣ་མི་ཉུང་བ་ཞིག་གིས་རྒྱ་ནག་དང་འབྲེལ་ལམ་སླར་གསོ་ཡོང་རྒྱུར་འབད་བརྩོན་བྱེད་བཞིན་ཡོད་པ་རེད། གཟའ་འཁོར་འདིའི་ནང་ཨོ་སི་ཊོ་ལི་ཡའི་ཚོང་དོན་བློན་ཆེན་ལས་རོགས Tim Ayres། རྒྱ་ནག་ནང་དུ་རྒྱ་ནག་གཞུང་གིས་གཉེར་བའི་ཚོང་དོན་གླེང་སྟེགས་ལྷན་ཚོགས་ཐོག་མཉམ་ཞུགས་གནང་གི་ཡོད་པ་མ་ཟད། རིང་མིན་ཚོང་དོན་བློན་ཆེན་དང་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་བློན་ཆེན Don Farrell ཡང་རྒྱ་ནག་ནང་ཕེབས་འཆར་ཡོད་པ་རེད། དེར་བརྟེན་ཨོ་སི་ཊོ་ལི་ཡའི་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས་ཨོ་སི་ཊོ་ལི་ཡའི་དཔོན་རིགས་ཀྱིས་རྒྱ་ནག་དང་ཚོང་དོན་སོགས་ཀྱི་གྲོས་མོལ་བྱེད་པའི་སྐབས་རྒྱ་ནག་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་སྐོར་ངེས་པར་དུ་གླེང་སློང་གནང་དགོས་པའི་ཁར། གླེང་སློང་བྱེད་པའི་སྐབས་སུ་ཡིན་ཡང་ཨོ་སི་ཊོ་ལི་ཡས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁྲིམས་ལུགས་ལ་བསྒྱུར་བཅོས་བྱས་པའི་ནང་དོན་བཞིན

གཤམ་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་རྒྱ་གར་བྱང་ཤར་ཁུལ་གྱི་བོད་པའི་སློབ་གྲྭ་ཁག་ཅིག་ལ་གཟིགས་སྐོར་གནང་གར་ཕེབས་ཡོད་པ་དང་འབྲེལ་བའི་སྐོར་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡིན། སྐུ་ངོ་བཀའ་བློན་མཆོག་ད་རེས་རྒྱ་གར་བྱང་ཤར་ཁུལ་ལ་ཕྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ནས་དབུ་འཛུགས་གནང་བྱས་ནས་ཨ་ནི་ཤེས་རིག་གི་སམ་བྷོ་ཊའི་ཁྱབ་ཁོངས་བསླབ་གྲྭ་ཡོད་ས་མིའོ་ཆོས་འཕེལ་གླིང་བོད་མིའི་གཞིས་སྒར་ལ་ཐོག་མར་ཕེབས་བྱས་དེའི་ནང་གི་བསླབ་གྲྭའི་སློབ་ཕྲུག་ཚོ་གཟིགས་སྐོར་དང་བཀའ་སློབ་དང་དེ་འབྲེལ་གྱི་ལས་རིམ་ཅིག་གནང་འདུག་ཤེས་རིག་གི་ཨ་ནི་བསླབ་གྲྭ་དེ་ཚོ་སམ་བྷོ་ཊའི་ཁྱབ་ཁོངས་ལ་ཚུད་རྩིས་ལེན་གནང་གྲུབ་པའི་རྗེས་ཀྱི་གཟིགས་སྐོར་ཐེངས་དང་པོ་དེ་ཆགས་ཡོད་རེད། ཨོ་བཀྲ་ཤིས་བདེ་ལེགས་ད་ལྟ་དེ་ཡི་བཀའ་འདྲི་གནང་བ་བཞིན་སོང་ད་ལྟ་ཕྱི་ཟླ་གསུམ་པའི་ཚེས་དུ་སུམ་ཅུ་ཉིན་ཨ་ནི་སམ་བྷོ་ཊ་འགན་འཛིན་ཚེ་རིང་དོན་གྲུབ་ལགས་ཨ་ཤེས་རིག་གི་ཐ་སྙད་ཚན་པའི་འགན་འཛིན་ཨུ་རྒྱན་བསྟན་འཛིན་ལགས་ང་ཚོ་གསུམ་དུ་བཅར་བ་རེད་ཨ་སྔོན་ལ་མེ་འོ་ཆིང། Miao། བྱང་ཤར་ཁུལ་ལ་རྩིས་ལེན་ནས་བཅར་ཡག་དེ་ང་ཚོ་ཐེངས་མ་དང་པོ་ཆགས་འགྲོ་བ་ཤེས་རིག་གི་ལས་བྱ་ཁག་མང་པོ་ཞིག་ད་ཐ་སྙད་ཟབ་སྦྱོང་ཕུལ་ཁག་དང་ལམ་སྟོན་བྱེད་ཁག་དང་འདུག་ཆགས་ཡོད་རེད། ངའི་རྩེད་ཞུ་དེ་དྲ་བརྙན་ཐོག་ནས་དང་ད་ག་ནང་བཞིན་ཁོ་རང་ཚོ་འགན་འཛིན་ཚོགས་འདུ་རྡ་ས་ལ་བསྐོངས་པའི་སྐབས་ལ་ཁོ་ཚོ་ལ་ལམ་སྟོན་བྱས་ཡོད་རེད་མ་གཏོགས་ས་གནས་ས་ཐོག་ལ་བཅར་ཡག་དེ

དམའ་རིམ་ཆ་ཚང་བྱས་འཛིན་གྲྭ་སྔོན་འགྲོ་གོ་རིམ་གསུམ་དང། ཨ་ནི་དམའ་རིམ་འཛིན་གྲྭ་དང་པོ་ནས་ལྔ་བ་བར་ཡོད་རེད། ཁྱོན་བསྡོམས་ནས། ཕྲུ་གུ། སུམ་བརྒྱ་མན་ཞིག་འདུག་མེ་འོ་ཆོས་འཕེལ་གླིང་ལ། སམ་བྷོ་ཊ་སློབ་གྲྭ་དེ་ནང། ད་ད་ལྟའི་དུས་ཚོད་ལ་བརྩི་ན་ཞེ་དྲག་མང་པོ་རེད། མང་པོ་ཅིག་ལ་རྩི་བཞག་དགོས་པ་རེད་རྩི་དགོས་པ་རེད། ཨ་ཚང་མ་ཚགས་ཚུད་པ་ཡག་པོ་ཞིག་འགྲོ་བསྡད་ཤག། ཨ་ནི་ཕ་མ། སློབ་ཕྲུག་ལ་ཁག་ཁག་ལམ་སྟོན་བྱེད། དགེ་རྒན་ལ་ཁག་ཁག་ལམ་སྟོན་བྱེད་དེ་ནང་བཞིན་ཕ་མ་ལ་ཁག་ཁག་ལམ་སྟོན་བྱེད། ཨ་ནི། མི་མང་སྤྱི་ཡོངས་ལ་ཚང་མ་ལ་མཇལ་ང་ཚོ་ཕར་ཚུར་བསམ་ཚུལ་བཤད་དྲི་བ་བཏང། ཚང་མ་ཡག་པོ་ཞེ་དྲག་བྱུང་སོང་བསམ་དྲན་གྱི་འདུག་དེ་ནང་བཞིན། སློབ་གྲྭའི་རྒན་ལགས་ཚོ་དང་དགེ་ཆེ་འགན་ཁུར་ད་ནི་ཞེ་དྲག་ཡག་པོ་འདུག།

ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ལ་ཡར་ཕེབས་བྱས། སློབ་གྲྭ་ཆུང་ང་དང་ད་ག་ནང་བཞིན་ཨ་ནེ་ས་གནས་དེའི་ནང་ལ་ཡོད་པའི་བོད་པའི་འཕྲོད་བསྟེན་ལྟེ་གནས་ཁང་དང་ཨ་ནེ་ས་གནས་སྨན་རྩིས་ཁང་བཅས་ལ་ཡར་གཟིགས་སྐོར་གནང་འདུག་ཨ་ད་ཁུལ་དེའི་ནང་ལ་ཡར་བོད་པ་གནས་སྡོད་གནང་མཁན་མང་ལོས་ཡོད་ན་མེའོ་ཏེ་ཛུ་ཁུལ་ནས་ལོ་ཁ་ཤས་ཅིག་གི་གོང་ལ་ཨ་ནེ་ཀེ་ན་ཌ་ལ་ཡར་བོད་མི་གཅིག་སྟོང་ཅིག་གཞིས་ཆགས་ལ་ཡར་བཞེས་གནང་པའི་རྗེས་ལ་ཡང། ས་གནས་དེའི་བོད་པ་དང་ནང་མི་དང་རིགས་བདག་དེ་འདྲའི་བྱས་རྗེས་མང་པོ་ཅིག་གི་ཀེ་ན་ཌ་ལ་ཡར་ཐོན་ཡོད་ཀྱི་རེད་དེ་འདྲ་ཡིན་དུས་ད་ལྟའི་མེའོ་ཆོས་འཕེལ་གླིང་གཞིས་ཆགས་ཀྱི་ནང་ལ་ཡང་བོད་མི་གནས་སྡོད་གནང་མཁན་དང་ཨ་ནི་ད་ལྟ་སྤྱི་ཡོངས་ཀྱི་ཆ་ནས་སློབ་གྲྭ་དང་སྨན་རྩིས་ཁང་དང་ཨ་ནི་འཕྲོད་བསྟེན་ལས་ཁང་དེ་ཚོའི་གནས་བབ་རབ་དེ་ག་འདྲས་ཆགས་ཡོད་ན། མེའོ་ལ་ཆ་བཞག་ན་འཕྲོད་བསྟེན་སྨན་རྩིས་ཁང་དང་ནང་བཞིན་གཞིས་ཆགས་ཀྱི་ཏང་ཨུ་དང་ཨིན་ཇི་ནང society ཟེར་མཉམ་འབྲེལ། ལས་པ་དངོས་གནས་ངས་ཞེ་དྲག་ཡག་པོ་ཞིག་མཐོང་སོང། འཕྲོད་བསྟེན་དེའི་ནང་ལ་སྨན་པ་དང་སྨན་ཞབས་ཚང་མ་ཁྱེད་བོད་པ་རེད་ཤག་ད་ག་ནང་བཞིན་སྨན་རྩིས་ཁང་དེ་ཡིན་ཏེ། ད་ག་ནང་བཞིན་མཉམ་འབྲེལ་གྱི་ཚོང་ཁང་དང་མཉམ་འབྲེལ་གྱི་ཁོ་རང་ཚོ་གིས་འཛིན་སྐྱོང་བྱེད་སྟངས་ཚོ་ཞེ་དྲག་ཡག་པོ་འདུག་མི་མང་ཉིས་སྟོང་ལྷག་ཙམ་ཅིག་ཡོད་པའི་སྐོར་བཤད་གི་འདུག་ཨ་འཁྲུག་པོ་དེ་ངེད་གསུམ་མ་ན་གཞན་གསུམ་ཀྱང་མ་ཚིམ་ཟེར་ཅེས་ཡོད་ས་རེད། ད་ལྟའི་ཆ་ལ་དེ་དྲང་པོ་ཡག་པོ་ཞུ་བའི་ཆེད་ལ་ངོས་འཛིན་དགོས་མཁོ་བ་རེད་ག་ཚད་སྙན་མར་དང་དྲག་མར་བ་ཨ་ནི། Canada ལ་ཕར་ཕེབས་མཁན་དེ་མང་པོ་བྱུང་ཡོད་ཀྱི་རེད་སྙན་མར་དྲང་པོ་ཟེར་ཏེ་ད་ལོ་ཉུང་ཉུང་ཡིན་གྱི་རེད་ཡིན་པ་ཡིན་ན་ད་གོང་ས་མཆོག་བཀའ་དྲིན་ལ་གཞིས་ཆགས་ཆགས་ས་དང་ག་ཅིའི་ཐད་ནས་ཡག་ཐག་ཆོད་འདུག་ད་ནང་བཞིན་ཏེ་ཛུ་དར་རྒྱས་གླིང་མེའོ།

ད་ཁུལ་དེ་ཚོའི་ནང་གི་སློབ་གྲྭ་ཁག་ལ་ཡང་གཟིགས་སྐོར་གནང་པ་དང་ཆབས་ཅིག་ཡང་སློབ་གྲྭ་ཡར་རྒྱས་བཏང་ན་ཡང་དེ་འདྲས་ཀྱི་འཆར་གཞི་དེ་འདྲས་ག་རེ་ག་རེ་ཡོད་པ་ནོ།
ད་ལྟ་དེ་མེའོ་གི་སློབ་གྲྭའི་གྲངས་འབོར་དེ་ཡག་པོ་ཞེ་དྲག་ཡོད་ཙང་མུ་མཐུད་ནས་དེ་འདྲས་རང་བཞག་ཡག་རེད་སློབ་གྲྭའི་ལས་ཤག་ཞེ་དྲག་སྐྱོ་པོ་རེད་ཤག་འདི་ང་ཚོ་ཐོག་མ་ནས་ཤེས་རིག་ལས་བྱེད་ཕྱིན་པའི་སྐབས་ལ་ངས་མངགས་ནས་པར་བརྒྱབ་བཅུག་ང་ཚོ་འཆར་གཞི་བཟོས་ཚར་བ་རེད། ཕལ་ཆེར་ཁྲོར་གཅིག་དང། འབུམ་སུམ་ཅུ་སོ་ལྔ་རེ་བཞི་བཅུ་རེ་གཅིག་གི་འཆར་གཞི་མེའོ་དེ་ཕུལ་ཚར་བ་རེད། ད་ནང་བཞིན་སློབ་གྲྭའི་ཚོགས་ཁང་ག་ཚོད་རེད་འཛིན་ཁང་ཁག་ཅིག་རྙིང་པ་རེད་གཞན་པ་དེ་ཚོ་ཡག་ཐག་ཆོད་འདུག་འདི་ང་ཚོའི་བཟོ་བཅོས་བཏང་ཡག་གི་འཆར་གཞི་འཁྱེར་ཤོག་ལབ་ད་ནང་བཞིན་སློབ་གྲྭའི་སྤྱི་ཡོངས་ཀྱི་མཐུན་རྐྱེན་ཐོག་ནས་འདོད་པ་ཁེངས་པོ་ཅིག་ཆགས་ཤག།
དེ་ནས་སྐུ་ངོ་བཀའ་བློན་མཆོག་ལ་བཀའ་འདྲི་ཞུ་ཡས་དེ། མེའོ་ཆོས་འཕེལ་གླིང་དང་ཏེ་ཛུ་དར་རྒྱས་གླིང་ཤི་ལོང་དང་བསྟན་འཛིན་སྒང། བོད་པའི་གཞིས་ཆགས་ཁག་གི་ནང་བསླབ་གྲྭའི་སློབ་ཕྲུག་དེ་ཚོ་ཨ་ནི་བསླབ་གྲྭ་དེ་ཚོ་ནས་འཛིན་རིམ་ག་ཚད་བར་དུ་ཡིན་ནའང་དེ་གའི་ཐོན་ཚར་བའི་རྗེས་ལ་ཡང་བོད་པའི་བསླབ་གྲྭ་ཆས་ག་བ་ག་བ་བཞེས་གནང་གི་ཡོད་ན། ཡིན་ནའང་གནས་སྟངས་དེ་དེ་གའི་གོང་དུ་ཞུས་པ་དེ་རེད་འདོད་པ་ཁེངས་པ་དང་ཕ་མ་ཚོ།

ཡག་པོ་ཞིག་བྱས་གྲ་དག་པོ་ཨེ་བོད་ཡིག་གི་འཛིན་གྲྭའི་ནང་བལྟས་པའི་སྐབས་ལ་དངོས་གནས་དྲང་གནས་ཡིག་གཟུགས་དེ་ཚོ་ཡག་པོ་ཀློག་ཡ་བཟང་པོ་དང་འདོད་པ་ཁེངས་པོ་ཅིག་ཆགས་བཞག་ཟེར་ཡིན་ན་ཡང་ངས་ཁོ་རང་ཚོར་ད་ཡག་པོ་ལ་མཐའ་ཡོད་མ་རེད་དེང་སང་ད་བཟུང་མུ་མཐུད་ནས་སྐུ་ལས་སྐྱོན་རོགས་བྱེད་རྒན་ལགས་ཚོ་མུ་མཐུད་ནས་ཨ་ནི། ཞུ་རོགས་བྱེད། མེའོ་འདྲ་པོ་སློབ་གྲྭ་ལ་ཕྱག་ལས་གནང་ཡ་དེ་གོ་སྐབས་ཡིན་བསམ་ནས་ཞབས་འདེགས་ཞུ་ཡ་དེ་གནད་འགག་འདུག་ཞུ་ཡས། བྱང་ཤར་ཁུལ་གྱི་སློབ་གྲྭ་ཁག་ད་འཛིན་རིམ་ཕལ་ཆེར་བཅུ་པ་བར་དུ་ཡོད་ན་རེད་བརྒྱད་པ་བར་དུ་ཡོད་ན་རེད་དེ་གའི་ཐོན་ཚར་བའི་རྗེས་ལ་ཨ་ནི་སློབ་གྲྭ་བྱེད་དགོས་པ་ཞིག་རེད་ནའང་ཤེས་རིག་གི་ད་དེང་སང་སློབ་ཡོན་མང་པོ་ཞིག་གནང་དགོས་པ་རེད་བྱས་ཙང་བྱང་ཤར་ཁུལ་གྱི་སློབ་གྲྭ་ནས་ཡིན་པའི་སློབ་ཕྲུག་ཚོས་སློབ་ཡོན་གོ་སྐབས་ག་ག་ཚད་ཅིག་གི་ལེན་ཐུབ་ཀྱི་ཡོད་ན་ལོ་འདི་བཀའ་ལན་ཞིག་གནང་རོགས་གནང་སྐུ་ངོ། བྱང་ཤར་ཁུལ་གྱི་འཛིན་རིམ་བརྒྱད་པ་དང་ལྔ་པ་ཐད་མཚར་བ་ཚང་མ་ཀ་རིང་བོང་སྦྲགས་ཕྱི་གླིང་དག་ན་ཤེས་ཨ་ནི་སྤོས་ལྡན་སློབ་གྲྭ་དང་དེ་འདྲའི་རྫུས་འགྲོ་བོ་རེད་དེའི་ནང་ནས་ཟས་ཅི་ལེན་ཐུབ་མ་གཏོགས་དེ་ཞིབ་འཇུག་བྱས་ན་མ་གཏོགས་ལན་རྒྱབ་ཐུབ་ཡོད་མ་རེད་ཆ་རྐྱེན་ཚང་པོ་འདྲ་བྱེད་ན་སློབ་གྲྭ་ག་ཚོད་ཕྱིན་ན་ཏན་ཏན་ཆ་རྐྱེན་ཕུད་བསྡད་གི་བ་རེད་མ་གཏོགས་དེ་ལ་དབྱེ་བ་སྤུ་ཙམ་བྱས་ཡོད་མ་རེད་ཤོད་ཡིན་དེ་ས་འཛིན་རིམ་བརྒྱད་པའི་སྤྱིར་སློབ་དཔོན་སེ་ཨ་དང།

ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་ལྔའི་རིང་ལ་ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ་སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་ཕྲེང་བ་སོགས་ཀྱི་གསུང་ཆོས་བསྩལ་འདུག་པའི་ཚན་པ་ང་ལྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། མདོ་སྡེ་པའི་ལུགས་ཀྱི་ཡུལ་གྱི་འདོད་ཚུལ་ལ་ནང་གསེས་ཀྱི་དབྱེ་བ་དུ་མ་བཀར་བའི་དོན་ཚན་བཞི་བ་ནི། མངོན་ལྐོག་གཉིས་སུ་དབྱེ་བ་དེ་ཡིན་ལ། ལུགས་འདི་བས་ནི་མངོན་སུམ་གྱི་ཚད་མས་དངོས་སུ་རྟོགས་པར་བྱ་བ་དེ། མངོན་གྱུར་གྱི་མཚན་ཉིད་དང། མངོན་སུམ་དང། དངོས་པོ་གཉིས་དོན་གཅིག་ཏུ་འདོད་ཀྱི་ཡོད་ཅིང། དབུ་མ་ཐལ་འགྱུར་བ་རྣམས་ཀྱིས་མངོན་གྱུར་དང་མངོན་སུམ་དོན་གཅིག་ཏུ་འདོད་པའི་སྟོབས་ཀྱིས། དབང་པོའི་ཤེས་པས་གཟུང་བར་བྱ་བའི་ཡུལ། གཟུགས་སྒྲ་དྲི་རོ་རེག་བྱ་དེ་དག་ཙམ་མངོན་གྱུར་དུ་འདོད་ཀྱི་ཡོད་པ་ལས། ཐལ་འགྱུར་བ་མ་ཡིན་པའི་ནང་པའི་གྲུབ་མཐའ་སྨྲ་བ་རྣམས་ཀྱིས་མངོན་སུམ་ཚད་མས་དངོས་སུ་རྟོགས་པར་བྱ་བ། མངོན་གྱུར་གྱི་མཚན་ཉིད་དང། མངོན་གྱུར་དང། དངོས་པོ་དོན་གཅིག་ཏུ་བཞེད་པ་ལ་མི་མཐུན་པ་མེད་པར་གསུངས་ཡོད། དེ་བཞིན་དུ། རྗེས་སུ་དཔག་པའི་ཚད་མས་རྟོགས་པར་བྱ་བ་དེ། ལྐོག་གྱུར་གྱི་མཚན་ཉིད་དང། ལྐོག་ཏུ་གྱུར་པའི་ཆོས་དང། ཤེས་བྱ་དོན་གཅིག་ཏུ་བཞེད་ཀྱི་ཡོད། འདི་ཡང། དབུ་མ་ཐལ་འགྱུར་བ་མ་ཡིན་པའི་གྲུབ་མཐའ་གཞན་པ་ཕལ་ཆེར་གྱི་འདོད་ཚུལ་གཅིག་མཚུངས་ཡིན་པ་དང། གྲུབ་མཐའ་དེ་དག་གིས་སྤྱིའི་ཆ་ནས་མངོན་གྱུར་དང། ལྐོག་གྱུར་གཉིས་མི་འགལ་བར་བཞེད་ཀྱི་ཡོད་ཀྱང། ཐལ་འགྱུར་བས་ནི། གཞལ་བྱའི་གནས་གསུམ་ཀ་འགལ་བར་བཞེད་པ་དེ་དག་ཀྱང། གྲུབ་མཐའ་གཞན་པ་རྣམས་དང་རྦད་དེ་མི་མཐུན་པ་ཆགས་ཀྱི་ཡོད། དེ་ཡང། མདོ་སྡེ་པའི་ཡུལ་འདོད་ཚུལ་ལ། དབྱེ་བ་དུ་མ་ཞིག་བཀར་བའི་ལྔ་པ་སྟེ། དངོས་པོ་རྣམས་དུས་གསུམ་དུ་དབྱེ་བ་ནི། དངོས་པོ་གཞན་ཞིག་རང་གྲུབ་དུས་ཀྱི་སྐད་ཅིག་གཉིས་པར་ཞིག་པའི་ཆ་དེ་འདས་པའི་མཚན་ཉིད་དང། དངོས་པོ་གཞན་ཞིག་སྐྱེ་བའི་རྒྱུ་ཡོད་ཀྱང་རྐྱེན་མ་ཚང་བའི་དབང་གིས་ཡུལ་དུས་འགའ་ཞིག་ཏུ་མ་སྐྱེས་པའི་ཆ་དེ་མ་འོངས་པའི་མཚན་ཉིད་ཡིན་ཞིང། སྐྱེས་མ་ཐག་པ་དེ་ད་ལྟ་བའི་མཚན་ཉིད་དུ་བཞེད་པ་དེ་ཡིན། འདས་པ་དང་མ་འོངས་པ་གཉིས་རྟག་པ་ཡིན་ལ། ད་ལྟ་བ་དང་དངོས་པོ་གཉིས་དོན་གཅིག་ཏུ་བཞེད་ཀྱི་ཡོད་ཅིང། དངོས་པོ་དེ་ཡི་འདས་པ་དེ་དངོས་པོ་དེ་ཡི་ཕྱི་ལོགས་སུ་གྲུབ་ཅིང། དངོས་པོ་དེ་ཡི་མ་འོངས་པ་དེ་དངོས་པོ་དེ་ཡི་སྔ་ལོགས་སུ་གྲུབ་པའི་ཁྱད་པར་རྣམས་ཞིབ་ཚགས་ཀྱི་སྒོ་ནས་ཤེས་དགོས་པ་སྟེ། ནང་པའི་གྲུབ་མཐའ་ཁག་གི་ལྟ་གྲུབ་ལ་སྦྱང་བར་འདོད་པ་རྣམས་ཀྱིས་ལྷོད་ཡངས་བྱ་མི་རུང་བའི་དོན་དག་གལ་ཆེན་ཆགས་ཀྱི་ཡོད། མངོན་སུམ་གྱི་ཚད་མས་དངོས་སུ་རྟོགས་པར་བྱ་བ། མངོན་གྱུར་གྱི་མཚན་ཉིད་དེ་དང་དངོས་པོ་དོན་གཅིག། རྗེས་སུ་དཔག་པའི་ཚད་མས་དངོས་སུ་རྟོགས་པར་བྱ་བ་ལྐོག་གྱུར་གྱི་མཚན་ཉིད་དེ་དང་ཤེས་བྱ་དོན་གཅིག། དངོས་པོ་གཞན་ཞིག་རང་གྲུབ་དུས་ཀྱི། ད་དུས་གསུམ་གྱི་འདོད་ཚུལ་ལ་བྱེ་བྲག་སྨྲ་བའི་འདོད་པ་དང་མི་འདྲ་བ་གཅིག་གིས་དངོས་པོ་གཞན་ཞིག་རང་གྲུབ་དུས་ཀྱི་སྐད་ཅིག་གཉིས་པར་ཞིག་པའི་ཆ་དེ་འདས་པའི་མཚན་ཉིད། དངོས་པོ་གཞན་ཞིག་སྐྱེ་བའི་རྒྱུ་ཡོད་ཀྱང་རྐྱེན་མ་ཚང་བའི་དབང་གིས་ཡུལ་དུས་འགའ་ཞིག་ཏུ་མ་སྐྱེས་པའི་ཆ་དེ་མ་འོངས་པའི་མཚན་ཉིད། སྐྱེས་ལ་མ་འགགས་པ་ད་ལྟ་བའི་མཚན་ཉིད། བྱེད་དུས་ཞིག་པ་འདས་ཟིན་པ་དེ་དང་འབྱུང་འགྱུར་མ་འོངས་པ་དེ། དོན་བྱེད་ནུས་པ་ཆགས་ཀྱི་མེད་པ་རེད། དེ་འདྲ་ཡིན་དུས། འདས་མ་འོངས་པ་གཉིས་རྟག་པ་ཡིན་ལ། ད་ལྟ་བ་དང་དངོས་པོ་དོན་གཅིག་ཏུ་འདོད་དོ། དངོས་པོ་དེའི་འདས་པ་དངོས་པོ་དེའི་ཕྱི་ལོགས་སུ་གྲུབ་ཅིང། དངོས་པོ་དེའི་མ་འོངས་པ་དངོས་པོ་དེའི་སྔ་ལོགས་སུ་གྲུབ་པའི་ཁྱད་པར་རྣམས་ཀྱང་ཤེས་པར་བྱའོ། ད་དེ་ནས་ནི་ག་འདོད་པ་སྟེ། ཧཱུྃ། ཧཱུྃ། ཧཱུྃ། ད་དེ་ནས། གཅིག་ཐ་དད་ཡིན་ན། སོ་སོ་བ་མ་ཡིན་པའི་ཆོས་དེ་གཅིག་གི་མཚན་ཉིད་དཔེར་ན་བུམ་པ་ལྟ་བུ་སོ་སོ་བའི་ཆོས་ཐ་དད་མཚན་ཉིད་དཔེར་ན་ཀ་བུམ་གཉིས་ལྟ་བུ། ད་དེ་ནས་ངོ་བོ་ཐ་དད་ལ་ལྡོག་པ་ཐ་དད་ཀྱིས་ཁྱབ་ཀྱང། ལྡོག་པ་ཐ་དད་ལ་ངོ་བོ་ཐ་དད་ཀྱིས་མ་ཁྱབ་པ་སྟེ། བྱས་པ་དང་མི་རྟག་པ་གཉིས་ངོ་བོ་གཅིག་ཡིན་ཀྱང་ལྡོག་པ་ཐ་དད་ཡིན་པའི་ཕྱིར་རོ།

ཇི་ལྟར་བསམ་ནས་ཡིན་རྩ་ནས་ཁོ་དེ་དང་དེ་ཡིན་པར་དོགས་པ་དེ་ཁོ་ལ་ཡོད་དུ་བ་ཁོ་ལ་ཚང་དུ་བ་དེ་ཡོད་པ་ཅི་རེད་དུ་བ་ཡོད་བ་རེད་དེ་ལྟར་ཁོ་ག་སོག་རེད་བོད་ཀྱི་དོན་དག་དེ་བཙལ་ག་ཡོང་ན་གཞི་གཅིག་གང་འགྲུག་ཡོད་པ་ཡིན་དུས་ངོ་ཅི་ལ་དོགས་པ་ཐ་དད་སི་ལན་མང་པོ་ཞུ་ཞེས་ད་བཤད་དེ་འདི་འདྲ་ཡིན་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མདོ་སྡེ་པའི་གྲུབ་མཐའི་བཞེད་ཚུལ་ལས། ཡུལ་གྱི་འདོད་ཚུལ་ལ་དབྱེ་བ་དུ་མ་ཞིག་བཀར་བའི་ནང་གསེས་ཤིག་སྟེ། དོན་ཚན་དྲུག་པ་སྟེ། གཅིག་དང་ཐ་དད་དུ་དབྱེ་བའི་ཚུལ་ནི། སོ་སོ་མ་ཡིན་པའི་ཆོས་དེ་གཅིག་གི་མཚན་ཉིད་ཡིན་པ་སྟེ། དེའི་དཔེ་མཚོན་ནི།

བསྡུས་གྲྭ་དེ་ཉིད་ལ་བྱིས་པའི་རིག་པ་ལྟ་བུ་དང། ཚིག་འཁྲི་ཙམ་དང་ཤགས་འགྱེད་ཙམ་དུ་འདོད་མཁན་རྣམས་ཀྱིས་རྒྱུས་མངའ་མེད་པའི་ཆོད་སྡོམ་བཞག་པ་ཞིག་ཡིན་ཏེ། ཆ་བའི་ལུགས་ཀྱི་རྫས་ལྡོག་མ་ཡིན་པའི་བསྡུས་ཚན་གང་ཞིག་ཡིན་ཀྱང་མདོ་སྔགས་ཀྱི་གཞུང་ཆེན་ལ་སྦྱོང་བའི་ཆ་ལག་གལ་ཆེན་དུ་མི་འགྱུར་བ་མེད་པ་ལྟ་བུའི་གོ་གནས་གལ་ཆེན་བཟུང་ཡོད་པ་དེ། གཞུང་ཆེན་སྣ་ལྔ་སྔགས་དང་བཅས་པ་ལ། སློབ་སྦྱོང་དཔྱིས་ཕྱིན་གནང་མཁན་གྱི་དོན་གྱི་མཁས་པ་དག་གི་སེམས་ངོ་ན་གསལ་གསལ་ཐིང་ཐིང་ཡིན་པའི་དོན་དག་གལ་ཆེན་ཞིག་ཆགས་ཀྱི་ཡོད། མདོ་སྡེ་པའི་གྲུབ་མཐའ་འདིས་ཀྱང་བྱེ་བྲག་ཏུ་སྨྲ་བའི་གྲུབ་མཐའ་འཛིན་མཁན་རྣམས་དང་ཆ་འདྲ་བར། རྡུལ་ཕྲན་ཕྱོགས་ཀྱི་ཆ་མེད་དང། ཤེས་པ་སྐད་ཅིག་ཆ་མེད་འདོད་ཀྱི་ཡོད་ན་ཡང། ཐེག་དམན་གྱི་གྲུབ་མཐའ་གཉིས་སམ། དངོས་སྨྲ་སྡེ་གཉིས་སུ་གྲགས་པ་འདི་གཉིས་ཀྱི་བཞེད་ཚུལ་ལ་མི་མཐུན་པའི་ཆ་དཔེར་ན། བྱེ་བྲག་ཏུ་སྨྲ་བས་ནི། ཡོད་པར་འདོད་པའི་ཆོས་ཐམས་ཅད་རྫས་གྲུབ་ཏུ་འདོད་ཀྱི་ཡོད་ཀྱང། མདོ་སྡེ་པས་ཁས་ལེན་དེ་ལྟར་མི་བྱེད་པ་དང། གཞན་ཡང་དབུ་མ་ཐལ་འགྱུར་བ་དང་བྱེ་བྲག་སྨྲ་བ་གཉིས་ཀྱིས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་གཟུགས་མཚན་ཉིད་པར་བཞེད་པ་ཡིན་ཀྱང། དབུ་མ་རང་རྒྱུད་པ་དང། སེམས་ཙམ་པ་བ། མདོ་སྡེ་པའི་གྲུབ་མཐའ་འཛིན་མཁན་རྣམས་ཀྱིས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་གཟུགས་མཚན་ཉིད་པར་མི་འདོད་པ་དང། ད་དུང་བྱེ་བྲག་སྨྲ་བས་ནི་རྒྱུ་འབྲས་གཉིས་དུས་མཉམ་པར་འདོད་ཀྱང། གྲུབ་མཐའ་གོང་མ་རྣམས་ཕར་ཟད། ལུང་དང་རིགས་པའི་རྗེས་འབྲང་གི་མདོ་སྡེ་པ་གཉིས་ཆས་ཀྱང། རྒྱུ་འབྲས་གཉིས་དུས་མི་མཉམ་པར་འདོད་པ་སོགས། གྲུབ་མཐའ་འོག་མ་འདི་གཉིས་ཀྱི་ལྟ་གྲུབ་ལ། མི་འདྲ་བའི་ཆ་མང་དག་ཞིག་ཀྱང་འབྱུང་གི་ཡོད་པ་ནི། སྐབས་འདིར་ང་ཚོས་དམིགས་ཀྱིས་བསལ་ནས་དོ་སྣང་བྱ་དགོས་པ་སྟེ། འཆད་ཁྲིད་འདི་ཉིད་ཀྱི་སྲོག་སྙིང་ལྟ་བུ་ཆགས་ཀྱི་ཡོད། ས་བདག་ལ་དེ་རྣམས་གསུངས་མི་འདུག་པ་དང་གཞན་ལྟར་མ་ཞུ་བར་བརྟེན། སེལ་འཇུག་དང་སྒྲུབ་འཇུག་ཟེར་ཡག་ད་དེ་ཕལ་ཆེར་འདི་གཤམ་དུ་མེད་འགྲོ། ད་དེ་ཞེ་པོ་ཅིག་གལ་ཆེན་པོ་བྱ་དགོས་ཡོད་པ་རེད། སྒྲ་རྟོག་སེལ་བས་འཇུག་པ།

སེལ་བས་འཇུག་པ། ཡུལ་ལ་རྟོག་པ་དེ་གིས་སེལ་བས་འཇུག་པ་ཟེར་ཁོ་དེ་མ་ཡིན། ཁོ་སྐབས་ཀྱི་དོན་དག་དེ་དོན་དག་དངོས་པོ་ག་རེ་ཐོག་ནས་བལྟ་གི་ཡོད་ན་དེ་ག་རང་མ་གཏོགས་རྟོག་པ་དེ་ག་རུ་ཡུལ་བྱེ་བྲག་པ་ག་བར་འཇུག་གི་ཡོད་ན་དེ་ག་མ་གཏོགས་པ་ཞིག་གི་ཡུལ་གཞན་དེ་ཡིད་དེ་སེལ་བའི་སྒོ་ནས་ཡུལ་བྱེ་བྲག་པ་གཅིག་དམིགས་སུ་བསལ་ནས་འཇུག་དེ་ནས་ཅི། དག་ནི་ཞེས་སྒྲ་ཡི་ཚིག་འདི་གིས། བུམ་པ་ཞེས་ལབ་པ་ཡིན་ན་བུམ་པ་ཁོ་རང་མ་གཏོགས་བུམ་པའི་ཁ་དོག། དཔེར་ན་བུམ་པ་དཀར་པོ་ཞེས་ལབ་པ་ཡིན་ན་བུམ་པའི་ཁ་དོག་དཀར་པོ་དེ་ག་རྐྱང་རྐྱང་ཞེས་མ་གཏོགས་བུམ་པའི་སྟེང་གི་དབྱིབས་དང། རྒྱུ་དང་རྫུས་ཕྲའི་ཚིག་འདི་ག་ཞེས་བྱ་བ་མ་ལགས། ད་བུམ་པ་མཐོང་ཡས་ཀྱི་མིག་ཤེས་པས་བལྟས་ཡོང་ན་བུམ་པའི་དབྱིབས་དང་ཁ་དོག་དང་རྒྱུ་དང་དེ་དེ་ལྟར་མཐོང་བསྡད་འདུག་པ། བྱེ་ད་འང་འདྲ་དེ། བྱས་པ་དང་མི་རྟག་པ་གཉིས་ངོ་བོ་གཅིག་ཡིན་ཀྱང་ལྡོག་པ་ཐ་དད་ཡིན་པའི་ཕྱིར། གཞན་ཡང། རྡུལ་ཕྲན་ཕྱོགས་ཀྱི་ཆ་མེད་དང་ཤེས་པ་སྐད་ཅིག་ཆ་མེད་ཁས་ལེན་པ་སོགས་བྱེ་སྨྲ། བྱེ་བྲག་སྨྲ་བ་དང་མཐུན་ཀྱང། ཐམས་ཅད་དུ་འདྲ་བ་མ་ཡིན་ཏེ་བྱེ་སྨྲས་ཡོད་པར་འདོད་ཕྱིན་ཆད་རྫས་གྲུབ་ཏུ་འདོད། མདོ་སྡེ་པས་དེ་ལྟར་མི་འདོད་པའི་ཕྱིར་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱང་བྱེ་སྨྲ་དང་ཐལ་འགྱུར་བ་གཉིས་ཀས་གཟུགས་མཚན་ཉིད་པར་ཁས་ལེན་ལ་མདོ་སེམས་རང་རྒྱུད་པ་གསུམ་ཀས་གཟུགས་མཚན་ཉིད་པ་མ་ཡིན་པར་འདོད་པའི་ཕྱིར། དེར་མ་ཟད། བྱེ་བྲག་སྨྲ་བས་རྒྱུ་འབྲས་དུས་མཉམ་པར་འདོད་ལ། ལྷན་ཅིག་འབྱུང་བའི་རྒྱུ་འབྲས། གཅིག་ཅིག་ལྷན་ཅིག་འབྱུང་གང་ཕན་ཚུན་འབྲས་བཤད་པ་ནང་བཞིན་གཅིག་ཅིག་ག་སོགས་ཀྱི་དང་ཕན་འདོགས་བྱ་འདོགས་བྱེད་འགྲོ་དེ་ངེས་ཡིན་ནའི་དུས་མཉམ་པ་གཅིག་ད་དེ་བྱེ་བྲག་སྨྲ་བའི་འདོད་པ་མ་གཏོགས་གཞན། མདོ་སྡེ་པ་ཡན་ཆད་ཀྱིས་རྒྱུ་འབྲས་དུས་མི་མཉམ་པ་རྒྱུ་འབྲས་ཡིན་ན་སྔ་ཕྱིར་འབྱུང་བ་ཞིག་ཡོད་དགོས་པ། ཕན་གདགས་བྱ་དེ་ལ་ཕན་འདོགས་བྱེད་དེ་གིས་ཕན་གདགས་སུ་ཟིན་ནས་ཕན་འདོགས་བྱེད་དེ་སྔར་གྲུབ། ཕན་གདགས་བྱ་དེ་རྗེས་སུ་གྲུབ། འདུག་ལ། དུས་མཉམ་མི་འདོད་པར་མདོ་སྡེ་པ་ཡན་ཆད་དེ་ལྟར་མི་འདོད་པའི་ཕྱིར། འདི་སོང་ང། འདི་སོང་ང། ཡ་ཡ་ད། ད་བྱས་ན་གཉིས་པ་ཡུལ་ཅན་གྱི་འདོད་ཚུལ་ལ། གང་ཟག། དང་ཤེས་པ། རྗོད་བྱེད་ཀྱི་སྒྲ་དང་གསུམ་དང་པོ་ནི། ལུང་གི་རྗེས་འབྲང། ཕུང་པོའི་རྒྱུན་གང་ཟག་གི་མཚན་གཞི། ད་གི་བྱེ་བྲག་སྨྲ་བའི་འདོད་པ་དེ་དང་གཅིག་པར་ཆགས་བཞག། རིགས་པའི་རྗེས་འབྲང་རྣམས་ཡིད་ཀྱི་རྣམ་ཤེས་གང་ཟག་གི་མཚན་གཞིར་འདོད་དོ། གཉིས་པ་ལ་ཚད་མ་དང་ཚད་མིན་གྱི་བློ་གཉིས། ཚད་མ་ལ་མངོན་སུམ་གྱི་ཚད་མ་དང་རྗེས་དཔག་ཚད་མ་གཉིས། མངོན་སུམ་གྱི་ཚད་མ་ལ། དབང་པོའི་མངོན་སུམ་ཚད་མ། ཡིད་ཀྱི་མངོན་སུམ་ཚད་མ། རང་རིག་མངོན་སུམ་ཚད་མ། རྣལ་འབྱོར་མངོན་སུམ་ཚད་མ་སྟེ་བཞི་བཤད། དབང་པོ་གཟུགས་ཅན་པ་ཚད་མར་མི་རུང་སྟེ་གསལ་རིག་གིས་སྟོང་ཞིང་རང་གི་ཡུལ་གཞལ་མི་ཐུབ་པའི་ཕྱིར། ད་ཚད་མ་ཡིན་པའི་ཤེས་པ་བཞག་དགོས་ཏེ། ད་དེ་བྱས། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བསྒྲིགས་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུ་མཚམས་ལེའུ་བརྒྱད་པ་ཞོལ་གྱི་གནའ་ཤུལ་ཁག་དང་པོ་ཏཱ་ལའི་རྒྱབ་ངོས་ཀྱི་གནའ་ཤུལ་བཅས་ཀྱི་ལོ་རྒྱུས་ལས། མུ་མཐུད་ནས་སྙན་སྒྲོན་ཞུ་དགོས་ཡིན། སུམ་ཅུ་སོ་གཅིག། ཆིབས་ར་མདོ། ཆིབས་ར་མདོ་མ་དེ་ཡང་ཁག་གཉིས་སུ་ཕྱེ་སྟེ་འབའ་གཞི་ནུབ་དང་འབའ་གཞི་ཤར་གཉིས་ཡོད། འདི་གཉིས་ལ་དབུ་འཛིན་ཞལ་ངོ་རེ་ཡོད། ཤར་ནུབ་གཉིས་ལ་རྟ་བཅོ་ལྔ་རེ་ཡོད་པས་ཁྱོན་བསྡོམས་རྟ་སུམ་ཅུ་ཐམ་པ་མཆིས། དེ་སྔ་ཞལ་ངོ་གཉིས་པོས་རྟ་གཡོག་རྒྱུག་ཅིང་རྟ་འུལ་སློག་པའི་ལས་ཀ་བྱེད་དགོས་ཀྱི་ཡོད་ཀྱང་རྗེས་སུ་སོ་ནམ་ལས་ཁུངས་ནས་ལག་དོ་བཞི་བཏང་ཁོང་ཚོས་ཨ་དྲུང་ས་གནས་ཁག་ལྔ་ལ་བཀའ་རྒྱ་བསྐྱེལ་དགོས་ཤིང་ཨ་དྲུང་དང་དྲུང་འཁོར་རྩེ་དྲུང་སོགས་ཕྱི་ལ་འགྲོ་སྐབས་རྟ་འུལ་གྱི་རྟ་ཚང་མ་ཆིབས་ར་མདོ་ནས་གཏོང་དགོས་ཀྱི་ཡོད་དེ་དུས་དྲུང་འཁོར་དང་རྩེ་དྲུང་སུ་ཡིན་རུང་ལམ་ཡིག་ནང་གསལ་རྟ་འུལ་དགོས་རིགས་ལམ་སེང་གཏོང་གི་མེད། དབྱར་དུས་གཞེས་རྟ་དང་དགུན་ཁའི་དུས་སུ་གནངས་རྟ་གཏོང་དགོས་ཤིང་དེ་མིན་ལམ་ཡིག་སོགས་སྐྱེལ་མཁན་གྱི་ཆིབས་རའི་ཨ་དྲུང་ཚོ་ཕྱོགས་ལ་ག་དུས་ཐོན་དགོས་ཀྱང་ཆིབས་རྟ་ལམ་སང་གཏོང་ཆོག་དགོས་དཔེར་ན་བཀའ་ཤག་གམ་དམག་སྤྱི་ཁང་ངམ་རྩེ་ཡིག་ཚང་སོགས་ནས་ཐོན་དགོས་པའི་བཀའ་བརྡ་འབྱོར་མ་ཐག་དེ་མ་ཉིད་དུ་ཐོན་དགོས། ཆིབས་ར་མདོའི་ནང་ད་དུང་རྟ་ཟམ་ཞལ་ངོ་གཅིག་ཀྱང་ཡོད། ཁོང་གི་ལས་འགན་ནི་བཀའ་ཤག་གྲོལ་རྗེས་སུ་མཚན་གུང་གི་བཀའ་རྒྱ་སྟེར་རྒྱུ་དེ་ཡིན། དཔེར་ན་ལྷོ་མོས་གཞིས་ཀ་དང་ཚལ། ར་མ་སྒང། ཤེལ་གྲོང་གཞིས་ཀ་བཅས་སུ་མཚན་བགྲོད་རྐྱང་རྐྱང་བྱས་ཏེ་གཞུང་གི་ཛ་དྲག་ཆེ་བའི་བཀའ་རྒྱ་གང་མགྱོགས་ཅི་མགྱོགས་ངང་སྐྱེལ་ཐུབ་པ་དགོས། ཁོང་ལ་ལག་དོ་གཅིག་ཡོད། མདོར་ན་ཆིབས་ར་མདོ་ཕུ་གཉིས་སུ་ཡིག་ཆ་ལ་ལར་རྟ་གྲངས་ཆིག་སྟོང་ལ་ཉེ་བ་བཏགས་ཀྱི་ཡོད་ཚུལ་འཁོད། ཆིབས་པ་དེ་དག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐག་རིང་དང་ཉེ་འཁོར་ལ་ཆིབས་བསྒྱུར་སྐབས་སྤྱོད་བྱེད་དང་དེ་བཞིན་རྒྱལ་བའི་ཡོངས་འཛིན་དང་སྲིད་ཚབ་བཀའ་བློན་རྩེ་སྐོར་གྱི་རྩེ་དྲུང་ཁག་གིས་སྤྱོད་པའི་ཆིབས་རྟ་ཡིན། ཆིབས་ར་འདི་གཡུང་དྲུང་གི་དབྱིབས་སུ་བསྐྲུན་ཡོད་པ་དང་ཕོ་བྲང་པོ་ཏཱ་ལའི་ཡང་སྟེང་ནས་གཟིགས་ཏེ་གཡུང་དྲུང་གི་དབྱིབས་སུ་ཡོད་པ་གསལ་པོར་མངོན་ཐུབ་ལ། ཆིབས་ར་གཡུང་དྲུང་ལག་འཁྱུད་དེ་བར་ལམ་གཏོར་བཤིག་སོང་བས་ཕྱི་ལོ་ཉིས་སྟོང་བཅུ་མེད་ལྔ་ལོ་ནས་ཉམས་གསོ་བྱེད་འགོ་ཚུགས་ཡོད། སུམ་ཅུ་སོ་གཉིས་གཟིམ་དྲེལ་གཞུང་ཞབས་དྲེལ་པ་སྟེ་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང་སྐུ་འཁོར་ཕྱོགས་ལ་ཕེབས་ཐོན་མཛད་སྐབས་བཞུགས་སྒར་གྱི་གཟིམ་མལ་དང་ན་བཟའ་སོགས་ཡོ་བྱད་སྐྱེལ་མཁན་ནམ་བདག་གཅེས་བྱེད་མཁན་གྱི་དྲེལ་པ་ཡིན། དེའི་འགན་འཛིན་ཞལ་ངོ་ལ་དྲུང་གཏོགས་ཀྱི་གོ་གནས་ཡོད་ཅིང་ལས་འགན་གཙོ་བོ་ནི་ཞག་ས་ནས་ཞག་སའི་བར་རྡོག་ཆས་རྒྱག་རྒྱུ་དང་སྒྲིག་ཆས་བརྗེ་རྒྱུ་ཕེབས་སྒུག་ཞུ་རྒྱུ་སོགས་འཆར་ཅན་བྱ་འོས་ཐམས་ཅད་གོ་སྒྲིག་གཏན་འཁེལ་བྱེད་དགོས་ཁོང་ཚོ་རྒྱུན་གཏན་ལྷ་སར་སྡོད་དུས་དྲེལ་ཉི་ཤུ་རྩ་གྲངས་ལ་བདག་སྐྱོང་བྱེད་དགོས་ཀྱི་ཡོད། སུམ་ཅུ་སོ་གསུམ་གཟིམ་དྲེལ་ཇོ་ལགས་ཆིབས་བཅོས་པ་ཡང་ཟེར་ཞིང་ཁོང་ལ་ཞལ་ངོའི་གོ་གནས་ཡོད་དེའི་ལས་འགན་གཙོ་བོ་ནི་ཞོལ་ཆིབས་རའི་ཆིབས་ཆེན་དང་ནོར་བུ་གླིང་ཁའི་ཆིབས་དྲེལ་གཟིམ་དྲེལ་བཅས་ཀྱི་རྟ་དྲེལ་ཚང་མར་བྱ་གཅོད་པ་དང་རྟ་ནད་སྣ་ཚོགས་བཅོས་ཀྱི་ཡོད་ལ། རྟའི་རྨིག་ལྕགས་རྒྱག་པ་སོགས་རྟ་དྲེལ་གྱི་གཡོག་བཅོས་ཆ་ཚང་བྱེད་མཁན་ཞིག་ཡིན། སུམ་ཅུ་སོ་བཞི། ལྕོག་སྟེང། འདི་ནི་ཞོལ་ལྕགས་རིའི་ལྷོ་ནུབ་མཚམས་སུ་གནས་པའི་ལྕོག་ཆེན་དེར་ཟེར་ཞིང་དེའི་ཐོག་བརྩེགས་གཉིས་པར་བོད་གཞུང་གི། ཏཱ་བླ་མ་དྲུང་ཡིག་ཆེན་མོའི་སྡོད་ཤག་ཡིན། སུམ་ཅུ་སོ་ལྔ། ནུབ་སྒོའི་ཐོག། ནུབ་སྒོའི་ཐོག་ནི་ཞོལ་ལྕགས་རིའི་ནུབ་སྒོའི་ཐོག་གི་ཁང་བཟང་ལེགས་པོ་དེར་ཟེར་ཞིང་སྔར་རྩེ་ཡིག་ཚང་ལས་ཁུངས་ཀྱི་ལས་བྱ་རྩེ་དྲུང་གི་ལས་ཤག་ཡིན། འདིར་མཆིས་པའི་ཁང་མིག་ཡོད་དོ་ཅོག་སྤུས་ཀ་ལེགས་ཤིང་ཆ་རྐྱེན་ལེགས་པར་བརྟེན་ཚང་མས་འདིར་ཐུགས་མོས་ཆེན་པོ་གནང་གི་ཡོད། འདིའི་ཤོད་དུ་ལྕགས་རིའི་ནུབ་ཀྱི་གཞུང་སྒོ་ཡིན། སུམ་ཅུ་སོ་དྲུག་ཞོལ་འདོད་དཔལ། མིང་རྒྱས་པར་ཞོལ་འདོད་འཇོ་དཔལ་འཁྱིལ་ཞེས་འབོད་ཅིང། ཞོལ་གྱི་ནུབ་ངོས་ལྕགས་རིའི་ཕྱིར་གནས་ཡོད། འདི་ནི་བོད་གཞུང་གི་གསེར་དངུལ་ཟངས་ལྕགས་དང་ཤིང་ཆས་སོགས་ཀྱི་ལག་ཤེས་དངོས་རྫས་ཀྱི་བཟོ་གྲྭ་གཙོ་བོ་ཞིག་ཡིན། འདིར་གསེར་བཟོ་དང་དངུལ་བཟོ། ལྕགས་བཟོ། ཟངས་བཟོ། ཚགས་པ། ལུགས་པ། ཤིང་བཟོ་བ་བཅས་ཆ་ཚང་ཡོད། གཞུང་ལ་གསེར་དངུལ་དང་ལྕགས་རིགས་སོགས་དགོས་མཁོ་ཅི་འདྲ་ཞིག་དགོས་ཀྱང་ཚང་མ་འདི་ནས་མཁོ་འདོན་གནང་གི་ཡོད་ལ་དེར་བཟོ་རྩལ་ལག་ཤེས་མཁས་པ་མི་གྲངས་བརྒྱ་ལྷག་ཙམ་ཡོད་པ་དེ་དག་ནི་པོ་ཏཱ་ལ་དང་བོད་གཞུང་བཀའ་ཤག་སོགས་ལ་མཁོ་བའི་མཆོད་པའི་ཡོ་བྱད་དང་དེ་མིན་གྱི་དགོས་མཁོ་རྣམས་བཟོ་སྐྲུན་བྱེད་ཀྱི་ཡོད་ཅིང། དེ་སྔ་འདིར་རིམ་པ་དྲུག་པའི་རྩེ་དྲུང་གཉིས་ཀྱིས་དོ་དམ་བྱེད་ཀྱི་ཡོད། བཟོ་ཁང་འདིའི་སྒོ་རའི་དབུས་སུ་འདོད་དཔལ་ལྷ་མོའི་མགོན་ཁང་ཞིག་ཡོད་པ་དང་དེའི་མཐའ་སྐོར་ལ་བཟོ་ཁང་སོ་སོ་གནས་ཡོད། བརྗོད་སྲོལ་ལ་རྒྱལ་བ་སྐུ་མདུན་ལྔ་པ་ཆེན་པོ་ཕོ་བྲང་ཆེན་པོའི་བཞུགས་ཁྲིར་མ་འཁོད་གོང་འདིར་ཀརྨ་བཀའ་བརྒྱུད་པའི་དགོན་གསར་ཞེས་པའི་དགོན་པ་ཤིན་ཏུ་ཆེ་ཞིང་གྲྭ་གྲངས་སྟོང་ཕྲག་ཟིན་པ་ཞིག་ཡོད་སྐད། རྗེས་སུ་སོག་པོ་ཨོ་རོད་ཚོ་བཞིའི་ཡ་གྱལ་ཧོར་མཁས་ཚོ་པའི་འགོ་འཛིན་ཆེན་པོ་གུ་ཤྲི་བསྟན་འཛིན་ཆོས་རྒྱལ་གྱི་ཕྱོགས་གཏོགས་ཀྱིས་གཏོར་བཤིག་བཏང་སྟེ་དགོན་པ་འདི་མགར་ཚང་དུ་བསྒྱུར་སྐད། དེ་སྔོན་འདོད་འཇོ་དཔལ་འཁྱིལ་ཁང་གི་སྒོ་འགྲམ་དུ་ཤིང་ལས་བཟོས་པའི་སེང་གེ་རྔམ་བརྗིད་ལྡན་པ་གཉིས་ཡོད་དེས་སྔར་འདིར་ཐུན་མོང་མ་ཡིན་པའི་དགོན་པ་ཞིག་ཆགས་ཡོད་པ་གསལ་པོ་མཚོན་གྱི་འདུག་དེ་མིན་ཞོལ་ལྕགས་རིའི་ནང་གི་ཀརྨ་བཀའ་བརྒྱུད་པའི་ཆོས་ར་གྲུ་བཞི་མ་འདི་བཙོན་ཁང་དུ་བསྒྱུར་བ་དང་ཚོགས་ཚུགས་ས་འདི་ཞོལ་པ་ལས་ཁུངས་སུ་བསྒྱུར་བ་རེད། ལྷ་བབས་དུས་ཆེན་གོང་ཙམ་ལ་ལྷ་ས་རུ་བཞིའི་ཁང་པ་ཡོངས་ལ་དཀར་རག་གསོལ་བའི་ལུགས་སྲོལ་མཆིས་ཀྱང་འདོད་དཔལ་གྱི་ཁང་པ་འདི་དག་ལ་དཀར་རག་རྩ་བ་ནས་གསོལ་མི་ཆོག་པར་ནག་པོ་རང་འཇགས་ལ་བཞག་སྲོལ་ཡོད།

ཚོད་ཀ་གཏོང་གི་ཡོད། གསན་མཁན་རྣམ་པ་ཚོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། སུམ་ཅུ་སོ་བདུན། ཞོལ་ནས་ཁང་ཆེན་མོ། རྒྱལ་དབང་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོ་མཆོག་ཕོ་བྲང་པོ་ཏཱ་ལའི་སྲིད་ཁྲིར་མངའ་གསོལ་རྗེས་སྡེ་སྲིད་སངས་རྒྱས་རྒྱ་མཚོ་གནས་འདིར་བཞུགས་ནས་ཆོས་སྲིད་ཀྱི་སློབ་གཉེར་དང་ཉམས་ལེན་མཛད་མྱོང་བ་དང། ཕྱིས་སུ་གཞུང་གི་ནས་འཇོག་སའི་བང་མཛོད་ཆེ་ཤོས་སུ་གྱུར་བས། ནས་ཁང་ཆེན་མོ་ཞེས་ཐོགས་འདི་ནས་ནས་ཁང་ངམ་ནས་ཀྱི་བང་མཛོད་འདིའི་ནང་བོད་ཞིང་ཁུལ་གྱི་འབྲུ་རིགས་ཐོན་ཁུངས་ལེགས་ཤོས་དང་ས་གནས་བསྡུས་པའི་འབྲུའི་ཁྲལ་རིགས་ཡོད་དོ་ཅོག་འདིར་བཞག་གི་ཡོད། ནས་ཁང་ཆེན་མོའི་སྟེང་ཐོག་ལ་ལོ་ལྟར་ལྷ་ལྡན་ཚོགས་མཆོད་ཆེན་མོའི་སྐབས་སེར་ཕྲེང་གཙུག་ལག་ཁང་ནས་ཐོན་རྗེས། ཞོལ་ནས་ཁང་ཆེན་མོའི་ཐོག་ཏུ་རྒྱལ་ཆེན་རིགས་བཞི་སོགས་སྲུང་མ་དག་དང་བཅས་པ་འདིར་ཕེབས་རྗེས་ཚོགས་ཆེན་ཞལ་ངོའི་སྲུང་སྐྱོབ་འོག་ཆམ་ཆ་ཚང་ཞིག་འཁྲབ་ཚར་རྗེས་ར་མོ་ཆེ་བརྒྱུད་གཙུག་ལག་ཁང་དུ་ཕྱིར་ལོག་གི་ཡོད། དེ་དུས་ད་དུང་དགེ་སློང་ཉི་མ་རིང་པོ་ཞེས་དགེ་སློང་བཅུ་དྲུག་ཙམ་གྱིས་ནས་ཁང་གི་སྒོ་ར་ཆེན་པོ་འདིར་འཛོམས་ནས་ངང་རིང་ཞིང་དལ་བུའི་ངང་ནས་ཞལ་འདོན་གནང་གིན་རྩེ་ཕོ་བྲང་ཆེན་པོར་ཁ་ཕྱོགས་ཏེ་ཕྱག་འཚལ་བཞིན་སྨོན་ལམ་འདེབས་པའི་ཆོ་ག་ངོ་མཚར་ཅན་ཞིག་བྱེད་རྒྱུ་ཡོད། ནས་ཁང་ཆེན་མོ་འདི་དེང་སང་ཤུལ་ཙམ་ཡང་མེད་པ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་གཏོར་བརླག་ཏུ་སོང་སྐད། སུམ་ཅུ་སོ་བརྒྱད་ཞོལ་པར་ཁང་ནུབ་མ། འདི་ནི་རབ་བྱུང་བཅོ་ལྔ་པའི་ལྕགས་སྤྲེལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་ལོར་འབྲི་གུང་བཀའ་བརྒྱུད་པའི་བླ་ཆེན་མགོ་མཆོག་སྤྲུལ་སྐུ་ངེས་དོན་བསྟན་འཛིན་ཆོས་ཀྱི་དབང་པོས་མཐུན་རྐྱེན་བསྐྲུན་ཅིང ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོས་བཀའ་མངགས་བཞིན་སྣར་ཐང་གི་བཀའ་འགྱུར་མ་ཕྱིར་བཟུང་ནས་བཀའ་འགྱུར་པར་གཞི་གསར་བཞེངས་གནང་བ་དང་འབྲེལ་བཀའ་འགྱུར་པར་གཞི་བཞུགས་ཡུལ་ཞོལ་དྲ་བུའི་སྟེང་དུ་ཞོལ་དཔར་ཁང་ནུབ་མ་གངས་ཅན་ཕན་བདེའི་གཏེར་མཛོད་གླིང། ཞེས་པར་ཁང་ཐོག་བརྩེགས་གསུམ་ལྡན་རྔམ་བརྗིད་ཆེ་བའི་ཁང་བཟང་ཀ་བ་བརྒྱད་ཅུ་བརྒལ་བའི་ས་ཁྱོན་ཁང་ཁྲལ་མང་པོ་དང་ལྡན་པ། སྟེང་དུ་པར་ཁང་དངོས་གཞི་ཀ་རིང་བརྒྱད་དང་ཀ་ཐུང་དོན་གཉིས་ཡོད་པ་འདི་ཡིན། དེའི་ནང་ན་དགའ་ལྡན་ཁྲི་ཐོག་དགུ་པ་ཏྲེ་ཧོར་བྱམས་པ་ཆོས་གྲགས་ཀྱིས་བསྐྲུན་གནང་མཛད་པའི་གསེར་ཟངས་ལས་གྲུབ་པའི་མ་འོངས་པའི་སངས་རྒྱས་རྒྱལ་བ་བྱམས་པའི་སྐུ་བརྙན་ཐོག་བརྩེགས་གཉིས་ལྡན་ཀ་རིང་བཞིའི་སར་བཀའ་འགྱུར་དཔར་གཞི་དེ་མིན་གཟུངས་འདུས་དང་བརྒྱད་སྟོང་འབུམ། ཡུམ་རྒྱས་འབྲིང་བསྡུས་གསུམ་སོགས་པའི་དཔར་གཞི་དུ་མ་ཡོད། ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་དཔར་རྒྱག་མཁན་ལ་གླ་ཡོན་བོད་དངུལ་སྲང་ལྔ་བཅུ་སྤྲོད་ལམ་ཡོད། དོ་དམ་འགན་འཛིན་གཞུང་གིས་གནང་གི་ཡོད་ལ། ཞར་ལ་དགོན་སྡེ་ཁག་གི་གསུང་རབ་ཀྱང་དཔར་འདེབས་གནང་གི་ཡོད་འདུག་སུམ་ཅུ་སོ་དགུ། འཇིགས་བྱེད་ལྷ་ཁང། ཞོལ་གྱི་འཇིགས་བྱེད་ལྷ་ཁང་ནི་དུས་རབས་ཉི་ཤུ་པའི་ལོ་རབས་ལྔ་བཅུའི་ནང་བཞེངས་པའི་ཐོག་བརྩེགས་བཞི་ལྡན་གྱི་ལྷ་ཁང་ཞིག་ཡིན་ཞིང། པར་ཁང་ནས་པར་བརྒྱབ་ཟིན་རྗེས་ཕྱག་དཔེ་ཆ་ཚང་འཇིགས་བྱེད་ལྷ་ཁང་ནང་དུ་འཇོག་དགོས་ཡོད། ལྷ་ཁང་འདིར་འཇིགས་བྱེད་ཀྱི་སྐུ་ཐོག་བརྩེགས་གསུམ་ལྡན་ཐུན་མོང་མ་ཡིན་པ་ཞིག་བཞེངས་ཡོད་པ་འདི་ནི་རྟེན་གཙོ་ཡིན། དེ་མིན་གསང་འདུས་དང་བདེ་མཆོག་སོགས་སྐུ་གཞན་པ་ཡང་ཁ་ཤས་ཡོད། བཞི་བཅུ་ཐམ་པ། ཞོལ་གཉེར་ལས་ཁུངས། ལས་ཁུངས་དེའི་སྐོར་གོང་དུ་བརྗོད་ཟིན་ཀྱང་དེས་བསྒྲུབ་དགོས་པའི་དམིགས་བསལ་ལས་འགན་གཞན་འགའ་བརྗོད་རྒྱུ་ནི། གླིང་སྐོར་ཕྱིའི་ཞོལ་འོག་གི་རྫོང་གཞིས་བཅོ་བརྒྱད་ཀྱི་ས་ནས་རྩེ་གསོལ་ཐབ་ཀྱི་ལྗགས་སྨིན་གསོལ་མར་དང་གསོལ་ཞིབ། ཕྱུར་བ། ཚལ། གསོལ་ཀྲུམ་ལ་སོགས་པ་ཚང་མ་བསྡུ་ལེན་བྱས་ནས་དུས་ཐོག་ཏུ་མཁོ་འདོན་བྱེད་དགོས་ཀྱི་ཡོད། དཔེར་ན་ལྗགས་སྨིན་གསོལ་མར། སོས་པ་དཀར་ཐིག་ཞེས་པ་འདི་ལྗགས་སྨིན་བཞེས་མར་ཞེས། མལ་གྲོ་གཟི་སྦུག་དང་རིན་ཆེན་གླིང། ལྕགས་གཞོང། རུ་ཐོག་སོགས་ཀྱི་འབྲོག་ཁག་སོ་སོས་ནམ་དུས་རེས་མོས་སུ་འབུལ་དགོས། ནམ་རྒྱུན་ཞོལ་ཆིབས་ར་ནས་གསོལ་མར་བསྡུ་མཁན་ཨ་ཁུ་གཉིས་ཞོན་རྟ་དང་ལྗང་མིན་སོལ་མར་བླུགས་སའི་དམིགས་བསལ་གྱི་སྒམ་ཞིག་ཡོད་པ་དེ་འཁྱེར་ནས་འགྲོ་དགོས། རྟའི་གཡེར་ཁ་དང་སྒ་ཆས་སོགས་གཏོང་སྒོ་གཏོང་དགོས་པ་ཚང་མ་ས་གནས་སོ་སོའི་ལྗགས་སྨིན་བཀར་ཁང་ནས་ཉིན་ལྟར་རེས་མོས་བཞིན་གཏོང་དགོས་ཀྱི་ཡོད། ལྗང་མིན་སོལ་མར་སོགས་ཞོལ་བ་ལས་ཁུངས་ནས་བསྡུ་ལེན་བྱས་ཏེ་ནང་གཟན་གྱིས་རྩེ་གསོལ་ཐབ་ཏུ་ཕུལ་བར་འགྲོ་སྲོལ་ཡོད། བཞི་བཅུ་ཞེ་གཅིག་བྱང་མཁར་ཐག་ཤུར། བྱང་མཁར་ཐག་ཤུར་ནི་སྔར་བོད་ཟླ་དང་པོའི་ཚེས་གཉིས་ཉིན་རྩེ་ཕོ་བྲང་དམར་པོ་ནས་གཡག་ཀོའི་རྒྱུན་བུའི་ཐག་པ་ཞིག་བཏང་སྟེ་ཐག་སྣེ་ཞོལ་རྡོ་རིང་ཕྱི་མའི་རྩེར་བསྒྲོགས་ནས་བྱང་མཁར་ཐག་ཤུར་ཞེས་པའི་ཆོ་ག་དམིགས་བསལ་ཅན་ཞིག་བྱེད་ཀྱི་ཡོད། ཐག་ཤུར་གློད་མཁན་གྱི་མི་དེ་གཙང་བྱང་མཁར་ནས་ཡོང་བས་ཆོ་ག་དེའི་མིང་ལ་ཡང་དེ་ལྟར་ཐོགས། མི་དེས་ཐག་ཤུར་གློད་དུས་བྲང་ཁོག་ཀོ་བའི་སྒ་ཞིག་ཐོག་ཏུ་བཞག་ནས་ཁ་མར་ཐུར་དུ་ཕྱོགས་ནས་བཏང་གི་ཡོད་པས་མི་ཚང་མས་སྐྱི་གཡའ་བའི་ཞེད་སྣང་ཡོད། རྗེས་སུ་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་སུ། དེ་ལྟར་ཁ་ཐུར་དུ་ཕྱོགས་པ་འདི་རྟགས་དང་རྟེན་འབྲེལ་ཉམས་ཤིང་བཀྲ་མི་ཤིས་པར་དགོངས་པ་དང་ལུགས་སྲོལ་འདིར་བསྒྱུར་བཅོས་གནང་སྟེ་དམག་སྤྱི་ཁང་གི་མདུན་དུ་ཤིང་སྡོང་ཀ་བ་འདྲ་བ་ཞིག་གི་རྩེ་མོར་ཡར་འཛེགས་སུ་བཅུག་པ་དེ་ཡིན། དེའི་གོ་དོན་ནི་ལུགས་གཉིས་ཀྱི་རླུང་རྟ་རྒྱས་ཤིང་མཛད་འཕྲིན་ཡོད་དོ་ཅོག་ཡར་ངོའི་ཟླ་ལྟར་འཕེལ་བའི་སྨོན་འདུན་ཡིན། དེ་ནས་བཟུང་ཡར་ཤིང་ཀ་བའི་རྩེ་མོར་འཛེགས་ཏེ་སྐོར་སྟངས་སྣ་ཚོགས་རྒྱག་པ་དང་རྩལ་ལག་སྣ་ཚོགས་འདོན་གྱི་ཡོད་པས་དེ་དུས་ལྟད་མོ་ལྟ་མཁན་ཤིན་ཏུ་མང་བ་དང། གང་ས་ནས་བསྔགས་བརྗོད་ཀྱི་སྒྲ་དབྱངས་ལྷང་ལྷང་སྒྲོག་པར་བྱེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་ད་གར་བཞག་ནས་ལེ་ཚན། རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ལྷུན་གྲུབ་རྣམ་རྒྱལ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན